ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གཉིས་པའི་ཚེས་གཉིས། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་རྗེས་རྒྱལ་བའི་ཡང་སྲིད་བཙལ་འཚོལ་དང་ངོས་འཛིན་ཞུས་པའི་སྐོར་ལ་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www།

དེ་ནས་ད་ལོ་རྒྱུས་ཐོག་ལ་ཡང་གླེང་སློང་མང་པོ་བྱུང་བའི་རྒྱལ་ཚབ་རྭ་སྒྲེང་དགོངས་པ་ཞུས་གནང་བ་སོགས་ཀྱི་གནས་ཚུལ་ཐོན་ཡོད་དུས་ཨ་ནི་ད་རིང་ལེ་ཚན་འདིའི་ནང་ལོགས་ལ་ཡང་རྒྱལ་བ་རིན་པོ་ཆེན་གྱི་ད་ཡང་སྲིད་རྩད་གཅོད་ནས་བྱས་བྱས་དེ་ནས་ལོ་རྒྱུས་ཀྱི་གནས་ཚུལ་འདི་ནས་ང་ཚོས་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ང་ཚོའི་ལེ་ཚན་ནང་ལོགས་ལ་ངག་རྒྱུན་གཞིར་བཟུང་བྱས་རྗེས

ཀྱི་གལ་ཆེ་ཤོས་དེ་ཆགས་བསྡད་ཡོད་དུས། ཡང་སྲིད་རྩད་གཅོད་གནང་ཡག་དེ་ག་འདྲས་སེ་དབུ་འཛུགས་གནང་ཡོད་ན་སྐབས་དེ་དུས། ད་ཐོག་ཁ་ལ་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་ཚར་བའི་རྗེས་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་ཡང་སྲིད་ངོས་འཛིན་ཞུ་ཡས་དེའི་ཐོག་ལ་ད་དུས་སྐབས་དེའི་དུས་སུ། རྒྱལ་ཚབ་རྭ་སྒྲེང་རིན་པོ་ཆེན་དང་བཀའ་ཤག་ཡོད་རེད་ཨ་ནི་སྐབས་དེ་དུས་བཀའ་བློན་གཙོ་ཆེ་ཤོས་དེ་ཁྲི་སྨོན་ནོར་བུ་དབང་རྒྱལ་ཆགས་བསྡད་ཡོད་རེད། དེ་ག་ནང་བཞིན་གྱི་སྲིད་བློན་གླང་མདུན་ཀུན་དགའ་དབང་ཕྱུག་ད་ཁོང་ཚོ་གསུམ་གྱི་གཙོ་ཆེ་ཤོས་ལོ་ཞིག་བོད་ཀྱི་ཆབ་སྲིད་ཀྱི་ད་སྣེ་མོ་ལ་གཏོགས་ཡོད་པ་སོང་ཙང་ཐུགས་འགན་ལ་བཞེས་དགོས་རེད་འདིའི་ནང་ད་ད་གནད་འགག་ཆེ་ཤོས་ལོ་གཅིག་ཨ་ནི་རྒྱལ་ཚབ་རྭ་སྒྲེང་རིན་པོ་ཆེན་གྱིས་ཐུགས་འགན་གཙོ་ཆེ་ཤོས་དེ་བཞེས་གནང་འདུག་པ་ད་ང་ནམ་རྒྱུན་གྱི་ཆོས་ལུགས་ཀྱི་ད་བསམ་བློ་བཏང་སྟངས་དང་དེ་འདྲའི་གི་དགོངས་པ་བཞེས་སྟངས་བྱས་པ་བཤད་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ནི་སྐུ་མྱ་ངན་ལས་མ་འདས་གོང་དེ་ལ་ནི་བྱང་རྭ་སྒྲེང་ལ་ཕར་ཅིག་ཆིབས་བསྒྱུར་གནང་རྗེས་རྭ་སྒྲེང་རིན་པོ་ཆེ་དང་ཕེབས་ཏེ་མཇལ་འཛོམས་གནང་ཡ་དང་རྭ་སྒྲེང་གི་ཕེབས་ཏེ་དགོན་པའི་གི་འཁྲིས་ལ་ཤུག་པ་ཞེ་པོ་འདུག་པ་རྒྱབ་རི་དེ་ལ་དེ་འདྲའི་ཅིག་ལ་ཤུག་པ་ཤུག་སྡོང་ཅིག་ལ་དམིགས་བསལ་གྱི་རྟགས་ལུགས་དེ་འདྲ་བསྐྱོན་རྗེས་རྭ་སྒྲེང་རིན་པོ་ཆེ་ལ་མ་འོངས་པར་ནི་ག་རེ་ཟེར་ན་ད་མཆོད་རྟེན་ཟེར་ན་གདུང་རྟེན་གྱི་སྲོག་ཤིང་ལ་དེ་ཡག་པོ་ཡོང་ས་རེད་གསུངས་གནང་ཡག། དེ་འདྲའི་གི་ད་གང་མཇལ་དང་རྭ་སྒྲེང་རིན་པོ་ཆེན་ལ་ནི་རྒྱལ་བ་རིན་པོ་ཆེན་གྱིས་ནམ་རྒྱུན་ཅིག་ད་ལུང་བསྟན་ཕར་ཚུར་གཟིགས་གནང་ཡག་གི་མོ་དཔེ་དེ་འདྲ་གནང་རེད་ཟེར་གསུངས་ཡག་དང་དེ་ག་ནང་བཞིན་གྱི་ད་པོ་ཏ་ལ་ལ་དབྱར་ཁ་ནོར་བུ་གླིང་དང་དགུན་ཁ་པོ་ཏ་ལར་བཞུགས་གནང་ན་ནི་ཆོག་གྲི་རིན་པོ་ཆེན་དམྱལ་བ་ཡོག་རེད་གསུངས་ཡག་དེ་འདྲའི་གི་ཅིག་གསུངས་སྲོལ་ཞིག་མང་པོ་ཞིག་ཡོད་རེད་གང་མཇལ་ད་གང་མཇལ། འདི་འདྲའི་གི་གནས་ཚུལ་འདི་ཚོ་ལ་ཅིག་བལྟས་པ་ཡིན་ན་དུས་སྐབས་དེའི་སྐབས་སུ་ད་བོད་ཀྱི་ང་ཚོས་ཀྱི་ངོས་འཛིན་ཞུ་ཡ་ལ་ཨ་ནི་རྭ་སྒྲེང་རིན་པོ་ཆེ་བོད་ཀྱི་རྒྱལ་ཚབ་ལ་ཕར་འཁོད་དེ་རྒྱལ་བ་རིན་པོ་ཆེ་རང་གི་དགོངས་གཞི་རེད་ཟེར་དགོངས་གནང་མཁན་འགྲེལ་བཤད་སྐྱོན་གནང་མཁན་ཅིག་ཡོད་རེད་ད་དེ་གནས་ཚུལ་དེ་ཚོ་ལ་བརྟེན་ཅིག

སྐབས་དེ་དུས་རྒྱུ་མཚན་ག་རེ་ཟེར་ན་རྭ་སྒྲེང་རིན་པོ་ཆེ་རྒྱལ་ཚབ་ལ་འཁོད་པ་དང་ཨ་ནི་རྭ་སྒྲེང་རིན་པོ་ཆེ་གི་རྒྱལ་ཚབ་ལོ་བདུན་ཅིག་གནང་བ་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་སོ་གསུམ་དང་སོ་བཞི་ནས་ཨ་ནི་བཞི་བཅུ་བར་དུ་གནང་བ་འདིའི་ནང་ལ་ད་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་པོ་ཆེ་གི་མཛད་པ་ཆེ་ཤོས་དེ་ད་རྦད་དེ་དངོས་གནས་གཟེངས་སུ་ཐོན་པ་དང་སྤོབས་པ་བྱེད་ཅེས་ང་ཚོས་བཤད་ཐུབ་ཡོད་ད་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་ང་ཚོ་བཀའ་དྲིན་ཆེན་པོ་རེད་ལབ་ས་ལོ་དེ་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་ཡང་སྲིད་ངོས་འཛིན་ཞུ་ཡས་དེའི་ཐོག་ལ་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་གིས་ད་ཧར་ལོ་རེད། ཕྱག་ལས་མང་པོ་ཞིག་གནང་ཤག་བསམ་གྱི་ལོ་ལ་དུས་སྐབས་དེའི་སྐབས་སུ་འགོག་རྐྱེན་མང་པོ་ཅིག་ལ་ག་རེ་ཟེར་ན་གདོང་ལེན་ལས་ཞིག་གནང་གི་ཡོད་བཟོ་རེད་ཅིག་ང་ཚོས་ཀྱི་ལོ་རྒྱུས་ཀྱི་གནས་བབ་ལྟ་བ་ནས་ཡོང་ཐུབ་ཀྱི་འདུག་ཡོང། ད་ལྟ་སྟོབས་ལགས་ཀྱིས་ལོ་རྒྱུས་ཀྱི་གནས་ཚུལ་མང་པོ་ཅིག་ལ་ད་སྐབས་དེ་དུས་ཀྱི་གནས་ཚུལ་མང་པོ་ཅིག་ལ་གདོང་ལེན་གནང་དགོས་ཡག་ཅིག་གསུང་གི། སྐབས་དེ་དུས་རྭ་སྒྲེང་རིན་པོ་ཆེ་གིས་གནས་ཅིག་གི་གདོང་ལེན་གནང་དགོས་ཡག་གི་གནས་ཚུལ་ག་རེ་ར་ཅིག་བྱུང་ཡོད་ན་ལོ།
རེད་ད་ཅི་ལྟར་ང་ཚོས་ཀྱི་འདས་པའི་གི་ལོ་རྒྱུས་དང་རྒྱལ་བ་སྐུ་ཐོག་རིམ་བྱོན་ནས་ཅིག་མར་གཟིགས་པ་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེ་མྱ་ངན་ལས་འདས་ཚར་བའི་རྗེས་ལ། ཨ་ནི་དེ་གི་ཡང་སྲིད་དེ་ད་དུས་སྐབས་དེའི་སྐབས་སུ་མཐོ་རིམ་གྱི་མི་སྣ་དེ་ཚོའི་སོ་སོའི་གཉེན་ཉེ་དུ་ཕྱོགས་གཏོགས་ཅིག་ལ་འཁྲུངས་ཐུབ་རོགས་བྱས་ན་བསམ་པའི་གི་ད་དེ་དག་མི་སུ་ཡིན་ནའང་རྒྱལ་བ་དེ་འདི་འདྲ་ཞིག་འཁྲུངས་རོགས་བྱས་ན་བསམ་བསམ་ད་ཚང་མ་ལ་ཅིག་ཡོང་ཆོག་གི་རེད་པ་ད་ང་ཚོས་ཀྱི་བོད་ཀྱི་ད་རིགས་སུ་གཏོགས་པའི་གི་མི། ཚང་མ་ལ། སོ་སོའི་གི་ད་གཉེན་ཉེ་ག་རེ་ཟེར་ན་ད་ཅིག་ལ་རྒྱལ་བ་རིན་པོ་ཆེ་འཁྲུངས་སོང་ན་བསོད་ནམས་ཆེན་པོ་དང་ནི་སྐལ་བ་བཟང་པོ་ཞེ་བོ་ཅིག་ལ་ངོས་འཛིན་ཞུ་གི་རེད་པ། ད་ཡིན་ནའང་དམངས་ལ་དེ་འདྲའི་གི་ཅིག་དབང་ཆ་དང་དེ་འདྲའི་གི་ཅིག་ཅིག་གནས་ཚུལ་ཅིག་ཡོད་མ་རེད་པ། ད་དེ་བྱེད་དུས་སྐབས་སུ་ང་ཚོས་གི་མཐོ་རིམ་གི་ནང་ལ་ཕྱག་ལས་གནང་མཁན་དེ་ཚོ་གི་ཅིག་ནས་ག་རེ་ཟེར་ན་གཉེན་ཉེ་དུ་ཅིག་ལ་འཁྲུངས་ཐུབ་པའི་གི་ཅིག་རེ་བ་སྐྱོན་མཁན་འདི་འདྲ་མང་པོ་ཞེ་བོ་བྱུང་ཡོད་རེད་དེའི་གོང་ལ་རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་དེ་ལ་ཡང་ཡང་དེ་ག་རང་ཅིག་བྱུང་ཡོད་རེད། སྐབས་དེ་དུས་ཀྱི་རྡོ་རིང་གཟིམ་ཤག་ན་སྤྱི་ལྕམ་ལགས་ག་རེ་ཟེར་ན་ཨ་ཝ་དེ་འདྲ་འཁྲུངས་རྒྱུ་ཡོད་པ་སོང་ཙང་རྒྱལ་བ་སྐུ་ཕྲེང་བཅུ་གཅིག་པ་མྱ་ངན་ལས་འདས་ཀྱི་བཅུ་གཉིས་དེ་ཅིག་ངོས་འཛིན་ཞུས་གནང་ཡས་ཀྱི་གནས་ཚུལ་དེའི་ཐོག་ལ་ཧ་ལམ་དུས་སྐབས་དེའི་སྐབས་སུ་རྡོ་རིང་གི་རེ་བ་དང་ཤུགས་ལུ་ཞེ་བོ་ཞིག་བརྒྱབ་འདུག་ཨ་ག་རེ་ཟེར་རྡོ་རིང་ལྷ་ལྕམ་རྟག་པ་རེ་བཞིན་ད་གཙང་སྦྲ་འཕྲོད་བསྟེན་བྱས་ནས་ད་བསང་བདུག་གནང་ཡས་དང་ག་རེ་ཟེར་ན་ཁོང་རང་གི་མངལ་ལ་ཡོད་རྒྱུ་གི་ཨ་ཝ་དེ་རྒྱལ་བ་རིན་པོ་ཆེ་རེད་ཡང་སྲིད་རེད་ད་བསམ་བསམ་གི་དང་དེ་འདྲའི་གི་ཅིག་ད་དཔེ་བཤད་ན་ང་ཚོའི་དེ་མནལ་ལམ་ལ་དེ་འདྲ་བྱུང་ཟེར་ཡ་སོགས་ད་རྟགས་མཚན་དང་བླ་མ་དེ་ཚོ་ལ་ཅིག་ལུང་བསྟན་ལུགས་སྐབས་དེ་དུས་ཀྱི་བླ་མ་གཞན་པ་དེ་འདྲའི་གི་ལུང་བསྟན་གནང་གནང་བཞག་རྒྱུ་ག་འདི་གཙང་སྦྲ་བྱེད་དགོས་རེད་ཟེར་སོ་རེད་མ་རེད་རྒྱལ་བ་རིན་པོ་ཆེ་རེད་ཡང་སྲིད་རེད་ད་ཁ་ཐུག་ལབ་མེད་པ་ན་ག་འདྲ་གཙང་སྦྲ་བྱེད་དགོས་རེད་དེ་འདྲས་གསུངས་གནང་ཡ་ལུགས་དེ་འདྲ་མང་པོ་བྱུང་རེད་ཨ་ནི་རྗེས་དེ་ལ་རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་དེ་དྭགས་པོ་ལ་འཁྲུངས་ར་བ་བྱས་ཙང་སྐབས་དེ་དུས་ཀྱི་དམངས་གཞས་རང་ལ་ཡོད་རེད་བོད་ལ་སྐྱིད་པའི་ཉི་མ་དྭགས་པོའི་ཡུལ་ནས་ཤར་བྱུང་རྡོ་རིང་ལྷ་ལྕམ་སྐུ་ཞབས་ཨ་ནི་རྐུབ་ནས་དུ་དྲི་ཁ་བྱུང་ཟེར་སོ་ཅིག་ག་རེ་ཟེར་ན་སྐབས་དེ་དུས་ག་རེ་ཟེར་ན།

ཡབ་གཞིས་ཆགས་འགྲོ་དགོས་ར་བ། ཡབ་གཞིས་རེད་ཆགས་འགྲོ་ན་རེད་རང་བཞིན་གྱི་ཆོས་ཕྱོགས་ག་ནི་དང་ང་ཚོ་ཆོས་ལུགས་ནི་མི་སྐྱོབ་མི་ང་ཚོ་མི་དམངས་དཀྱུས་མ་ཅིག་རེད་ཟེར་ན་བསོད་ནམས་དང་སྐལ་བ་བཟང་པོ་བརྩི་གི་རེད་ཁོ་ཚོ་ལ་བསོད་ནམས་དང་སྐལ་བ་བཟང་པོ་བརྩི་གནང་ཡ་ཡོད་ཀྱི་རེད་མ་གཞི་ཡིན་ནའང་དེ་ལས་ཀྱང་གལ་ཆེ་བ་དེ་ཡབ་གཞིས་ཆགས་འགྲོ་ན་ཁོ་ཚོས་གི་ག་རེ་ཟེར་ན་དཔེ་དེ་ཅིག་གཟིམ་ཤག་འདིས་གི་ཁ་རྗེ་དབང་ཐང་དང་ཆེ་མཐོང་དང་གཟིམ་ཤག་འདིས་གི་ཅིག་མདུན་ལམ་དུ་ཡག་ཏུ་འགྲོ་གི་རེད་བ། བྱས་ཙང་འདི་འདྲས་ཀྱི། རེ་བ་བསྐྱོན་གནང་རྒྱུ་འདི་འདྲ་ཡོད་ས་རེད། བྱས་ཙང་དཔེ་བཤད་ན་དེ་ལྟར་ང་ཚོས་ཀྱི་སྲིད་བློན། ག་རེ་ཟེར་ན་རྒྱལ་བ་སྐུ་ཕྲེང། བཅུ་བཞི་པ་དེ་ལ། འདི་འདྲས་བྱུང་རེད་ཟེར་ཡིག་ཆ་དེ་ལ་གསལ་བསྡད་ཡོད་རེད་ད་དེ། དངོས་གནས་དྲང་གནས་བྱུང་ཡོད་རེད་བྱུང་ཡོད་མ་རེད་ཟེར་དེ། ད་དེ་ཡིག་ཆ་ངོ་མ་རང་ཅིག་ད་ལྟའི་འཚོལ་དཀའ་ལས་ཁག་པོ་རུ་ཅིག་རག་ཡ་རེད་འདུག་དེ། རག་ཡ་དཀའ་ལས་ཁག་པོ་འདུག་དེ་ཡིན་ནའང་ལ་ཡིག་ལམ་མང་པོ་ཅིག་གི་ནང་ལ་ག་རེ་དཔེ་བཤད་ན་ག་རེ་གསལ་བསྡད་ཡོད་རེད་ཟེར་ན་དུས་སྐབས་འདིའི་སྐབས་སུ་སྲིད་བློན་གླང་མདུན་ཀུན་དགའ་དབང་ཕྱུག་གིས་ད་ཁོང་རང་གི་སྐུ་མཆེད་ཅིག་ཡོད་ར་གཅུང་མོ་ཞིག་དེ་ལ་ཨ་ནི་ག་རེ་ཟེར་ན་གཡུ་ཐོག་གི་གཟིམ་ཤག་གཡུ་ཐོག་ནས་མག་པ་ལ་ཡ་སྒོ་མང་ལ་ཕེབས་བཞག་རྒྱུ་ཞིག་ཡོད་ར་བྱས་ཙང་དེ་ཚོ་ལ་ཨ་བ་ཅིག་འཁྲུངས་རེད་ཨ་བ་དེ་ཕྱིས་ཀྱི་ང་ཚོས་ཀྱི་ད་སྒྲོལ་དཀར་ལགས་མཁྱེན་གི་རེད་སྡེ་དྲུག་རིན་པོ་ཆེ་ཡོད་ར་སྡེ་དྲུག་རིན་པོ་ཆེ་རེད་བྱས་ཙང་དུས་སྐབས་དེའི་སྐབས་སུ་རྭ་སྒྲེང་རིན་པོ་ཆེ་ལ་ཡ་ཨ་ནི་ག་རེ་ཟེར་ན་ཅིག་ཨ་མདོ་ནས་མཚོ་སྔོན་ནས་ག་རེ་ཟེར་ན་ཅིག་སྟག་འཚེར་ནས་འཁྲུངས་བཞག་རྒྱུ་རྒྱལ་བའི་ཡང་སྲིད་དེ་ཡ་རྭ་སྒྲེང་རིན་པོ་ཆེ་སྐབས་དེ་དུས་སུམ་བཅུ་སོ་དགུ་ཡན་ཙམ་ལ་དགོངས་པ་ཞུས་གནང་ར་རྒྱལ་ཚབ་ནས་བྱས་ཙང་དགོངས་པ་ཞུས་གི་རྒྱུ་མཚན་ག་རེ་རེད་ཟེར་ན་ཨ་ནི་ད་ང་ཚོ་ཅིག་ཏག་ཏག་ཅིག་མཐུན་གི་མི་འདུག་ཟེར་ལབ་ཡོད་རེད། ད་རྗེས་ལ་ཞལ་ས་ལམ་གྱི་སུ་དང་མཐུན་གི་མི་འདུག་ཟེར་ན་ཨ་ནི་སྲིད་བློན་དང་མཐུན་གི་མི་འདུག་གསུངས་ཡོད་རེད། ད་སྲིད་བློན་དང་མ་མཐུན་ཡ་དེ་རྗེས་དེ་ལ་ཁོང་ཚོས་ག་རེ་བཤད་གི་ཡོད་རེད་ཟེར་ན་ཨ་ནི་མ་ཡིན། ཀེའུ་ཚང་ཀེའུ་ཚང་རིན་པོ་ཆེ་རང་གིས་མ་ནི་ཡ་ཅིག་ད་ཨ་མདོ་ལ་རྩད་གཅོད་བྱེད་རྒྱུ་གི་གནས་ཚུལ་ཅིག་ཡོད་ར་བ་འདི་ཡ་སྐྱ་ཡོད་འདུག་གོ་སོ་དེ་ལ་སྲིད་བློན་གྱི་ངོས་ནས་ཅིག་བཀག་འགོག་བྱེད་ཀྱི་འདུག་ཟེར་བ་དང་རྒྱབ་སྐྱོར་བཏང་གི་མི་འདུག་ཟེར་གི་དེ་འདྲས་ཅིག་བྱུང་རེད།

ནོར་བུ་གླིང་ནས་ད། ཆིབས་ར་ནས་མ་རྟ། བྲོས་ནས་དེ་གོ་ཟུ་ཁ་འདུག། གཟིམ་ཤག་གླང་མདུན་ནང་ལ་འཛུལ་སོང། འཛུལ་སོང་ཟེར་གནས་ཚུལ་འདྲ་ཡོད་པ་རེད། དེ་ག་ནང་བཞིན་པོ་ཏ་ལ་ཁ་འདུག་དེ་ནས་མ། ཅིག་གིས་བྱ། བྱ་སོ་དེ་འདྲ་ཕུར་བྱས་ནས་གླང་མདུན་གྱི་ཐོག་ཁ་ལ་བབས་སོང་ཟེར་སོ་འདྲ་དེ་འདྲ་ཡོད་པ་རེད། དེ་ག་ནང་བཞིན་གི་ཕྲུ་གུ་དེ་འདྲ་རྩེད་མོ་རྩེ་དུས་གོ་ཟུ་ཨ་ནི། གླང་མདུན་ཀྱི་གཟིམ་ཤག་འདི་ཚོས་ཀྱི་ད་གི་གོ་ར་སོ་ལ་དེ་འདྲ་ནས་ནི་རྒྱལ་བ་རིན་པོ་ཆེ་ཡིན་ཟེར་ཡ་སྤུ་གུ་ཡ་ཅིག་ད་རྩེད་མོ་དེ་དེ་གོ་སུ་ཡ་གདན་འདྲེན་ཞུ་ཡོད་ཀྱི་དེ་འདྲ་བྱས་སོང་ཟེར་ཀྱི་ད་ཨ་ཚད་མ་སུ་ན་ད་དེ་འདྲས་ཀྱི་དྲང་བས་ཀྱི་གནས་ཚུལ་ཡིག་ལམ་ལ་འཁོད་བསྡད་ཀྱི་འདུག་ཨ་བྱས་ཙང་ད་དེ་ལྟ་བུ་ཅིག་ད་ག་འདྲས་གལ་སྲིད་དེ་བྱུང་བ་ཡིན་ན་དེ་འདྲས་ཀྱི་གདོང་ལེན་ཅིག་བྱེད་རྒྱུ་ཁག་རེད་གཉིས་ནས་དུས་སྐབས་དེའི་སྐབས་སུ་ང་ཚོས་ཀྱི་མང་པོ་ཅིག་གིས་རྒྱལ་བ་རིན་པོ་ཆེ་དཔལ་ཏི་ཨ་མདོར་འཁྲུངས་བ་ན་ད་རྒྱ་མཚམས་ལི་རག་སྐབས་དེ་དུས་སྟག་འཚེར་དང་ཟེར་དུས་རྒྱ་མཚམས་ཁེལ་གི་འགྲོ་བ་སྐུ་འབུམ་རེད་རེད་བཟོ། རེད་རེད། དེ་འདྲས་ལི་འཁྲུངས་བ་ཡིན་པ་ན་དུས་སྐབས་དེའི་སྐབས་སུ་ས་ཆ་རྒྱང་རིང་པོ་དེ་འདྲ་དང་རྒྱ་མཚམས་ལི་བྱུང་བ་ན་རྒྱ་མིས་ལམ་སང་ལག་པ་འཆང་བདེ་བས་ཀྱིས་ཅིག་དཀའ་ངལ་བརྩི་དགོས་གལ་སྲིད་ན་པཎ་ཆེན་རིན་པོ་ཆེའི་དུས་སྐབས་དེའི་སྐབས་སུ་དཀའ་ངལ་ལ་ཚུད་བསྡད་ཡོད་རེད། སྐུ་ཕྲེང་དགུ་པ་དང།

བྱས་ཙང་འདི་འདྲས་ཀྱི་དཀའ་ངལ་ཡོད་བ་དེ་ད་ཕྱིས་ཀྱི་ང་ཚོའི་ཡིག་ཆ་དེ་ཚོ་ལ་བཙལ་བ་ན་ཡིག་ཚགས་དེ་ཚོ་ནི་ཧ་གོ་འགྲོ་གི་འདུག་བྱས་ཙང་ད་གཅིག་ནས་མ་ལ་རྒྱ་མཚམས་ནས་འཁྲུངས་ཡས་དེ་སྐབས་དེ་དུས་ཉེན་ཁ་ཅིག་བརྩི་གི་འདུག་གལ་སྲིད་ན་གོ་མིན་ཏང་གི་ལག་པ་འཆང་གིར་བསམ་ཡས་ང་ཚོའི་ཁམས་དང་ཨམ་མདོའི་ས་ཁུལ་དེ་ས་མཚམས་དེ་སྐབས་དེ་དུས་དཀའ་ངལ་ཅིག་ལ་འཕྲད་བསྡད་ཡོད་རེད་བ།

རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི། ཞལ་དེ་སྔོན་ལ་ལྷོ་ལ་ཅིག། སྐུ་གདུང་ལྷོ་ལ་གཟིགས། ཅིག་མ་དང་པོ་ཅིག་བཞག་ན་སྲིད་ན་ཞལ་ཤར་ལ་གཟིགས་གནང་བ་དང་ནི་ཤར་ཤར་གྱི་ཀ་བ། ཀ་བ་དེ་ན་ནི་ང་ཚོའི་ང་ཚོའི་དེ་འདྲ་ཤ་སྐྱེ་བ་དང་དེ་འདྲས་ཀྱི་རྟགས་མཚན་ལུང་བསྟན་ཅིག་གང་བྱས་ཡང་སྲིད་དེ་ལྷ་སའི་ཤར་ངོས་ལ་ཡོད་པ་དེ། ཐུགས་རྗེ་ལུས་ཁྱེད་དོད་དུ། གཅིག་ནས་རྭ་སྒྲེང་རིན་པོ་ཆེ་ལྷོ་བདག་རེད་གཉིས་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་སྐུ་གདུང་གི་ཅིག་བཞུགས་སྟངས་དང་དེ་འདྲས་ཅིག་རྟགས་མཚན་མ་ལོ་དེ་འདྲས་དེ་འདྲས་ཡིན་དུས་སྐོར་སུ་ཨ་ནི་ནག་ཆུའི་རྒྱལ་རྒྱུད་ལ་ཅིག་འཚོལ་གཉེར་གྱི་ཚོགས་པ་ཅིག་ཚོགས་ཆུང་ཅིག་བཏང་རེད་ཨ། ནག་ཆུ་དང་ཀོང་པོ་རྒྱལ་རྒྱུད་ལ། ཨ་ནི་ཁམས་རྒྱལ་རྒྱུད་ལ་འཚོལ་གཉེར་གཅིག་བཏང་རེ་ཨ་ནི་ཨ་མདོ་རྒྱལ་རྒྱུད་ལ་འཚོལ་གཉེར་གཅིག་བཏང་རེ་བ་ད་ཨ་མདོ་རྒྱལ་རྒྱུད་ལ་འཚོལ་གཉེར་བཏང་གནང་མཁན་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་མཚན་ཞབས་ཞབས་ཕྱི་ཞུས་མྱོང་མཁན་ཨ་ནི་ཨ་མདོ་ནས་སྐྱེ་ཁུངས་ཡང་ཨ་མདོ་ནས་ཡིན་པའི་སྐབས་དེ་དུས་ཀེའུ་ཚང་རིན་པོ་ཆེ་མཆན་ཨ་ནི་དེའི་ཕྱག་རོགས་ལ་ཨ་ནི་རྩེ་ཤོད་ཀྱི་ད་དྲུང་སྐྱ་སེར་དེ་འདྲ་བཏང་གནང་ཡོད་སྐབས་སུ་སྐབས་དེ་དུས་ད་གཞུང་དེ་ལ་བྱས་ན་ཁེ་སྨད་བསོད་ནམས་དབང་འདུས་བཏང་གནང་ཡོད་དེ་ག་ནང་བཞིན་གྱི

བྱས། ཤར་ལ་གཟིགས་པ་རེད་ཟེར་ནས་ཟེར་གྱི་ཡོག་རེད། དེ་ནས་དེའི་རྗེས་ལ་གསེར་སྡོང་དགེ་ལེགས་འདོད་འཇོ་གསར་བཞེངས་གནང་བའི་སྒང་ལ། ཤར་ཕྱོགས་ཏེ། དཀར་ཤ་ཞེ་པོ་ཅིག་སྐྱེས་པ་རེད་གླང་པོ་ཆེའི་མཆེ་བ་ནང་བཞིན་གྱི་དཀར་ཤ་ཆེན་པོ་ཞེ་པོ་ཅིག་སྐྱེས་པ་རེད། དེའི་ཤག་ངོ་ལ་ཡོག་རེད། ད་དེ་ནས་རྭ་སྒྲེང་གཅིག་དང་དེ་ཕེབས་པར་མཚོ་གཟིགས་ལ་ཕེབས། མཚོ་གཟིགས་ལ་ཕེབས་ནས་ཚུར་ཕེབས་དུས་བསམ་ཡས་ལ་གནས་ཆུང་སྤྱན་འདྲེན་གནང་རེད། གནས་ཆུང་སྤྱན་འདྲེན་གནང་དུས་སྙན་ཤལ་དེ་གནས་ཆུང་གི་ཤར་ལ་ཕུལ། ཤར་ལ་ཕུལ་བས་མ་ཚད་དེ་ནས་ལུང་ཅིག་སྐྱོན་ཤ་འདི་ཚང་ད་ང་ཚོ་ཕྱི་ཕྱོགས་ལ་ད་ཡོད་འདི་ལུང་གསལ་པོ་གོ་མ་ཆོད་དེ་ངས་འདི་ཚང་ཁོང་ཚོ་ཨ་བོའི་དོ་དམ་ཚོ་གནས་ཆུང་ཆོས་སྐྱོང་སྐུ་རྟེན་ད་ག་ཁོང་ཚོ་ཨེམ་ཆོག་སེན་ཞུ་ཤ་ག་ལུང་ག་རེ་སྐྱོན་སོང་ངས་ཀླུའི་ཤར་ལ་སྐུ་འདི་ཞུས་ཡིན་འདི་ཚང་སྐུ་ངོ་འོན་བཙོང་རེད། བཀའ་འདྲི་ཞུས་པའི་སྒང་ལ། ངེད་ཀྱི་སློབ་དཔོན་མཐོང་བ་དོན་ལྡན་འདི་ཤར་ཕྱོགས་རི་བོའི་རྩེ་ལས་མི་འཆར་རམ་ཞེས་གསུངས་སོང། འདི་གནས་ཆུང་གིས་ད་ལྟ་ཆོས་རྗེ་འདི་རེད། རྣམ་རྒྱལ་ལགས་གསུང་བྱོན་པའི་ཐོག་མ་འདི་རེད། བཀའ་ལུང་དང་པོ་འདི་རེད། འདི་ཡིན་སྟབས་ལ་བཀའ་ལུང་སྐྱོན་ཡོད་མ་རེད། ད་དེ་ནས་བཀའ་ལུང་དང་པོ་འདི་བསམ་ཡས་སློབ་དཔོན་ང་འདྲ་མའི་སྐུ་མདུན་བསྐྱུར་མ་རེད། འོ་ད་འདི་ན་འདི་ཤར་ཕྱོགས་རི་བོའི་རྩེ་ལས་མི་འཆར་རམ་ཞེས་གསུངས་སོང་ཞེས་ནས་སུ་བརྟགས།

ཕྲུ་གུ་དོགས་ཆ་ཡོད་རིགས་དང་བཅས་པའི་ཕྱི་ནང་གསང་གསུམ་ཐོག་ནས་བརྟག་དཔྱད་མཛད་པ་རྣམས་གལ་ཆེ་རྟིང་གསང་ཆ་གནང་སྟེ། དོགས་གནད་ཡོད་པའི་འོས་སྤྲུལ་ཚང་མ་རྒྱལ་ཁབ་རང་དུ་གདན་ཞུས་ཀྱིས་ངོས་འཛིན་བརྟག་དཔྱད་ཐུགས་གཏན་འཁེལ་བ་གནང་རྒྱུ་ཡིན་ཚུལ་སྤྱི་བསྒྲགས་ཙམ་ལས་གཞན་གསལ་བ་གང་ཡང་མ་འདུག་སྟབས་ཁོང་ཚོ་ཁོངས་སོ་སོ་སོ་ཅན་ཐེ་གི་ཡོད་རེད། ཕུར་ལྕོག་རིན་པོ་ཆེ་ནི། ད་ལྷོ་ད་དེའི་རྒྱུད་པ་ཡིན་པ་ཡུལ་ད་ཕེབས་རེད།

བརྟག་དཔྱད་ལུགས་ཞིབ་འཇུག་ལུགས་མང་པོ་བྱས་དུས་སྐབས་སུ། ཨཱ་ནི་ཨམ་དེ་འདྲ་ང་ཚོས་ད། འཁྲུངས་གཞིས་ཕྱི་དངོས་སྟག་འཚེར་ལ་ཞབས་སོར་འཁོད་དུས་སྐབས་སུ་ཨཱ་ནི་དམིགས་བསལ་གྱི་ད་རྭ་སྒྲེང་རིན་པོ་ཆེ་མཚོ་བརྟག་ལས་བྱུང་བ་དེ་གཅིག་གསལ་བོ་ལ་ཅིག་མངོན། དེ་ག་ནང་བཞིན་གྱི་དེ་ནི་མ་ཕེབས་དུས་སྐབས་སུ་སྐྱེ་རྒུ་མདོ་ལ་པཎ་ཆེན་སྐུ་ཕྲེང་དགུ་པ་དེ་མཇལ་གནང་རྗེས་ཨཱ་ནི་པཎ་ཆེན་སྐུ་ཕྲེང་དགུ་པས་ཀྱིས་ཨཱ་ནི།

ད་རྒྱལ་བའི་ཡང་སྲིད་གླིང་ངོས་འཛིན་ཞུས་གནང་བའི་སྐོར་ལས་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་ཡོད་ལ་དེའི་ནང་ལོ་ལེ་ཨ་ནི། ལྷ་མོའི་བླ་མཚོ་ད་རྟོག་ཞིབ་ཕེབས་པ་དང་སྐབས་དེ་དུས་ཨ་ནི། སྐུ་ངོ་ཞྭ་སྒབ་པ་ལྷ་མོའི་བླ་མཚོ་རྟོག་ཞིབ་ལྷན་དུ་ཕེབས་མཁན་ཡང་སྲིད་རྩད་གཅོད་ཅིག་གི་ཚོགས་ཆུང་ཁག་ག་ཤས་ཅིག་གིས་དབྱེ་བ་ཕྱེ་གནང་ཡོད་ས་རེད་དེའི་ནང་ལོ་ནེ་གཅིག་ལ་ལྷན་རྒྱས་ཡོད་ས་རེད་ལ་ཨ་ནི་ལྷ་མོའི་བླ་མཚོ་ཕེབས་པའི་སྐབས་ལེ་ཨ་ཀ་མ་ཨ་ནི། ཐོན་ཡོད་པ་དེའི་སྐོར་ལས་ཡང་སྐུ་ངོས་སྒེར་དུ་གསུངས་མྱོང་ཡོད་ལ་དེ་སྔ་ཡང་རྒྱལ་བ་རིན་པོ་ཆེ་ནས་ཡང་དམིགས་བསལ་ནི། འདིའི་སྐོར་ལ་ཡང་སྐབས་དེ་དུས་ད་གསུང་ཆོས་གནང་བའི་སྐབས་ལས་ངོ་སྤྲོད་གནང་སོང་བྱས་ཙང་འདི་གཅིག་སྔོན་ལ་ཡང་གསན་མཁན་རྣམ་ཚོར་ངོ་སྤྲོད་ཞུ་གི་ཡིན། ལྷ་མོའི་བླ་མཚོ་ལ་ཡ་ཨ་ཀ་མ་ཟེར་བའི་ཡི་གེ་གསུམ་པོ་འདིའི་ཐོག་ནས་ཨེ་ནི་ང་ཡང་སླེབས་པ་རེད་ཨ་ཟེར་དེ་ཨ་མདོ། ཀ་དེ་སྐུ་འབུམ།

ད་འདིའི་ནང་རེད་འདིའི་གཞུག་གུ་དེ་འདི་ར་ལུང་བསྟན་ཅིག། ཡང་སྲིད་རྗེས་མ་འདི་གཅིག་བྱས་ན་ཨ་མདོ་ནས་ཡོང་གི་རེད། གཅིག་བྱས་ན་མོན་ནས་ཡོང་གི་རེད་ཟེར་བྱེད་ཀྱི་ལུང་བསྟན་ཞིག། ད་དེ་ཡང་རེད་ངས་གཞུག་གུར་བསྟན་ཡིན་འདིའི་ནང་ལ་ཡ། སྐྱེས་པའི་བུ་ལ་བུ་མོའི་མིང་ཐོགས་པ་ཟེར་བྱུང་བ་རེད།

གཡས་གཡོན་ལ་བཙལ་བྱ་ཞིང་ཁ་ཤས་མེད་དོ་ཨེ་ནི་གཙོ་བོ་རུ་དེ་མི་དགེའི་གདོད་མའི་ལས་ཡང་མི་དགེའི་ལྟ་སྟངས་ལའང་བྱེད་སྟབས་ཀྱིས་དེ་དག་དག་འཕྲོས་བཤད་རེད། གང་དག་དེ་འདྲ་ཡིན་དུས་ང། བདག་པོ་རྒྱག་མཁན་དཔའ་མཛངས་ལྷུང་བྱ་དེ་ཡོད།
ས་དེ་འདྲ་ཡིན་དུས་ག་ནས་ཨེ་ནི། ཏག་ཏག་ཏག་སྐུ་ངོ་ཞྭ་སྒབ་པས་ཡང་བོད་གཞུང་གི་ད་ཡང་སྲིད་འཁྲུལ་བྲལ་ཅིག་ཨེ་ནི་རྩད་གཅོད་གནང་ཐུབ་པ་བྱུང་གནང་པའི་སྐོར་ལ་ངོ་སྤྲོད་འདུག་གཅིག་གནང་བཞག། ཉི་མ་གཅིག་འདིར་ཐོན་པ་བྱམས་པ་མཁས་གྲུབ་དང་ང་བཀའ་ཤག་ཤོག་ཅེས་བཀའ་ཅི་ལེགས་ཞུ་ཨེ་ཡིན་ཕྱིན་པས། ཕྱིན་པས་གང་ལ། ཞབས་པད་རྣམ་པ་ཚོས་བཀའ་རྒྱུད་གནང་ཡག་ལ་རྒྱལ་བ་རིན་པོ་ཆེའི་ཡང་སྲིད་ཀྱི་འོས་སྤྲུལ་གཅིག་སྨིན་གྲོལ་གླིང་ལ་ཡོད་རེད། འདི་གདན་འདྲེན་ཞུ་ག་ཁྱེད་རང་གཉིས་འགྲོ་དགོས་རེད་ཨ་ནི་གདན་འདྲེན་ཞུས་ནི་གྲིབ་ཚེ་མཆོག་གླིང་ལ་ཕེབས་དུས་ཞུས་ཨ་ནི་གདན་འདྲེན་ཞུ་ག་འགྲོ་ཡག་གི་ཚེས་ཤ་དེ་ཨ་ནི་བཀའ་ཤག་ནས་བཀའ་གནང་གི་ཡིན་ཁྱེད་རང་ཚོ་ཕྱིན་ཆ་ཆགས་གི་རེད་ད་འདི་ཡིན་མི་འདྲ་འདུག་བི་ཀྲག་ཚོ་ཡ་རབས་ཅན་ང་ཚོས་ཕྱིན་གི་ཡོད་མ་རེད།

གཏན་འཁེལ་ཡོད་པ་རེད་ད་ལོ་ནང་གཏན་འཁེལ་འོས་སྤྲུལ་གཅིག་ཕེབས་གི་ཡོད་རེད་ཟེར་བྱས་ནས་ཐུགས་སྟོབས་ཆུ་ཁ་དང་གཅིག་ཕེབས་བསུ་ཕེབས་མཁན་གཅིག་ད་ཡང་བྱང་ངོས་ནས་གཏོང་གི་ཡོད་རེད་ད་ང་ཚོའི་དེ་ཐོན་ཆོས་ཅི་ད་ལྷས་སའི་ནང་ད་ཡང་སྲིད་པའི་ཕྲུ་གུ་ཐུགས་གཏན་འཁེལ་གི་རེད་ཁག་གསུམ་ནས་ཡོད་རེད་ཡོད་རེད་ཟེར་གྱི་སྐད་གྲགས་ཆེན་པོ་གཅིག་བསྡད་ཡོད་རེད་ད་འདི་བྱས་པ་རེད་ཀོང་པོ་ནས་ཕེབས་མཁན་གཅིག་ཟི་ལིང་ནས་འགྲུལ་པ་དེ་ཡིན་པོ་ཕེབས་གི་ཡོད་རེད་ཟེར་གྱི་ཡོད་རེད་ལྷས་སའི་ནང་ལ་ད་འདི་ནས་ས་ཡོས་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ཟླ་བ་དྲུག་པའི་ཚེས་ཉི་ཤུ་བརྒྱད་ཀྱི་ཉིན་ས

ས་གསུམ་ལ་ཚོགས་རེད་ཡང་མིན་ཁམས་གསུམ་ཚོགས་རེད། ད་ནི་འདི་བདེ་ལྡན་འཁྱིལ་ལ་ཚོགས་རེད་ཁྱེད་ཚང་མི་བགྲེས་སོང་དེ་ཚོས་གསུང་གོ་ཨོའོ་བདེ་ལྡན་འཁྱིལ་ལ་ཚོགས་རེད་ཚོགས་ཡ་དེ་བཀྲ་ཤིས་གཏམ་སྙན་གཅིག་ཡོད་རེད་གསུང་གོ་རྒས་འཁོགས་དེ་ད་ཡ་ཧ་གོ་གོ་ཏོག་ཏོག་དེ་སྔོན་མ་དེ་འདྲ་ཚོགས་གི་ཡོད་འདྲ་འདུག་དེ་རྒས་འཁོགས་དེ་ཚོས་ཤེས་གི་ཡོད་རེད་ཨོའོ་དེ་ཉིན་གྱི་ཚོགས་འདུ་དེ་ཡག་གི་མེད་འགྲོ་བཀའ་ཤག་གི་བརྒྱུད་ནས་དྲུང་རྩིས་མར་བཀའ་གསལ་གནང་ཡ་ལ་དེ་འདྲ་གསུང་གོ་ཨོ་རེད། གོང་ས་སྐྱབས་མགོན་བཀའ་དྲིན་ཟླ་མེད་རྡོ་རྗེ་འཆང་ཆེན་པོའི་ཡང་སྲིད་རྩད་གཅོད་བསྐོར། དོགས་ཆགས་འོས་སྤྲུལ་ཚང་མར་བསྲེག་བཅད་བརྡར་བའི་གསེར་བཞིན་རྩད་ཞིབ་ནན་ཏན་མཐར། མདོ་སྨད་ཨ་མདོ་སྐུ་འབུམ་དགོན་དང་ཉེ་བའི་སྟག་འཚེར་ཞེས། སོ་ནམ་པའི་གྲོང་གསེབ་ཆུང་ངུ་ཞིག་ཏུ་ཁྱི་ཆེ་ཟེར་བའི་ཁྱིམ་ཚང་དེའི་ཡབ་ཆོས་སྐྱོང་ཚེ་རིང་དང་ཡུམ་བསོད་ནམས་མཚོ་གཉིས་ལ་རབ་བྱུང་བཅུ་དྲུག་པའི་ཤིང་ཕག་ཟླ་བ་ལྔ་པའི་ཚེས་པ་ལྔ། ཟླ་འདི་རེད། འདི་བོད་པའི་ཟླ་བ་ལྔ་པའི་ཚེས་པ་ལྔ་རྒྱལ་བ་རིན་པོ་ཆེའི་འཁྲུངས་ཚེས་དེ་རེད། དབྱིན་ཇིའི་དེ། རྒྱུ་འམ་ཚོད་སྤྱི་ཟླ་དྲུག་པ་རེད་པ། ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔའི་སྤྱི་ཟླ་དྲུག་པའི་ཚེས་པ་བདུན་ལ་འཁྲུངས་པའི་སྲས་ལྷ་མོ་དོན་གྲུབ་དེ་བཞིན་ཆོས་འཁོར་རྒྱལ་ལྷ་མོའི་མཚོ་གཟིགས་ལྟར་ཡུལ་དང་ཁང་ཁྱིམ་བཀོད་པ་སོགས་ཤིན་ཏུ་མཐུན་པའི་ཐོག་ཨ། ཀ། མ་སོགས་ཡིག་འབྲུའི་ཡུལ་དང་གནས་སོགས་མཚན་རྟགས་མཐུན་ཞིང་ཀུན་གཟིགས་པཎ་ཆེན་རིན་པོ་ཆེས་ཀྱང་དེ་རུ་ཐུགས་རེ་བསྐྱངས་པ་མ་ཟད། ཀེའུ་ཚང་མཆོག་སྤྲུལ་ངོ་ལས་ཐེངས་ཁ་ཤས་ངོ་ལྐོག་གིས་བཅར་ཏེ་བརྟག་དཔྱད་མཛད་སྐབས། མཛད་སྤྱོད་གང་ས་ནས་བྱིས་པ་གཞན་དང་མི་འདྲ་ཞིང་སྐུའི་ཉེར་སྤྱད་ཕྱག་ཕྲེང་ཕྱག་འཁར་ཕྱག་ཌམ་སོགས་ངོ་འདྲ་རྣམས་འཁྲུལ་མེད་རང་ལ་ངོས་འཛིན་མཛད་པ་དང་ངོ་ལས་སོ་སོའི་མིང་ནས་འབོད་གནང་སོགས་ཡིད་ཆེས་ཚད་མ་བྱུང་བ་མ་ཟད་སྔ་ལོ་བསམ་ཡས་ཉམས་གསོ་ལེགས་གྲུབ་ཀྱི་རབ་སྟོན་སྐབས་གནས་ཆུང་ཆོས་སྐྱོང་ཆེན་པོའི་སྩལ་ལུང་དང། འདི་ལོ་རྩེ་གཟིམ་ཆུང་ས་གསུམ་དུ་གནས་ཆུང་ཆོས་སྐྱོང་ཆེན་པོའི་སྩལ་ལུང་ཟེར། ལྟ་ཀློག་ཆོག་མ་རེད་བསམ་ཁུངས་ཞིག་རེད། གནས་ཆུང་ཆོས་སྐྱོང་རང་ལ་ཡི་གེ་དེ་ཕུལ་ཤོག་རེད།

ཡིན་མིན་ས་གནས་རང་ལ་ཐུགས་ཐག་ཐུགས་གཏན་འཁེལ་བ་དགོས་ཚུལ་བཀའ་འཁོར་ཆེ་ཡང། དོགས་ཆགས་འོས་སྤྲུལ་ཚང་མ་རྒྱལ་ཁབ་ཏུ་ཕེབས་མཚམས་སྔར་ལམ་ལྟར་ཆོས་ཕྱོགས་ཀྱི་བརྟག་དཔྱད་ངོས་འཛིན་ཞུ་རྒྱུ་ཡིན་ཚུལ། བརྗོད་སྐད་གནང་བ་དང་མཱ་པུ་ཧྥང་ནས་སྐུའི་བླུ་ཡོན་ལྟ་བུ་སྔ་རྗེས་དཱ་ཡང་འབུམ་ཕྲག་བཞི་དགོས་ཚུལ་ཟེར་ཡང་ཟི་ཚོང་ཁག་ལ་དངུལ་འབྲུ་སྤྲད་དེ། བཀྲས་དང་སྤྲུལ་བརྒྱུད་བཅས་ཕྱི་ནང་གསང་གསུམ་ཐབས་ཤེས་རྣམ་པ་བཅོ་བརྒྱད་དང། ཡང་སྲིད་རྩད་གཅོད་ཞུ་མི་ཁོངས་ནས་རྩེ་དྲུང་བློ་བཟང་ཚེ་དབང་ཡང་སྔར་སྤྲོད་མི་གཏེར་མི་བཞག་མཐུ་མེད་བྱུང་བ་སོགས་གདན་ཞུ་ཐུབ་ཐབས་མ་བྱས། མ་བྱས་ཚེ། ད་རེས་ཁྱབ་བསྒྲགས་གནང་ཡག་དེ། མི་ཡབ་སྐུ་འབུམ་ནང་བཞུགས་དུས་འོས་སྤྲུལ་ཁོ་རེ། བཀའ་མོལ་ཁོ་རེ་གནང་ནས་འོས་སྤྲུལ་བྱས་འོས་སྤྲུལ་དེ་གས་དེ་ལྷ་ས་ལ་ཕེབས་ནས་ཨ་ནི་གཏན་འཁེལ་རྒྱུ་ཡིན་ཟེར་ཁོ་ར་གསུངས་བཞུགས་ཡག་རོ། ཨ་ནི་དེ་ག་སོ་བ་རེ་མ་པུ་ཝང་ད་ཟི་ལིང་གི་མ་པུ་ཝང་གི་འདོད་རྔམ་མང་རུ་བྱས་ནས་ཨ་ནེས་མ་ག་རང་ལ་ཐུགས་གཏན་འཁེལ་གོ་ཡོད་ཡིན་ན་ཡིན་མེད་ན་མེད་མ་ག་གཏན་འཁེལ་གོ་ཡོད་སྲིད་གོ་ད་ག་ན་ཞིག་རྒྱ་གཞུང་གིས་མི་གི་ཡིན་ན་ཡིན་པས་མ་ག་རང་ལ་གཏན་འཁེལ་གོ་ཡོད་ཟེར་ནས་ཡ་དེ་འདྲུ་མ་ཞུས་གོང་ལ་གཏན་འཁེལ་གོ་ཡོད་ཁོ་ར་བཤད་ཙང་ཨ་ནེས་གསང་བ་གནང་དགོས་ཡ་རྐྱེན་དེར་ཐུག་གོ།
ལོང། སྟོབས་ལ། དེ་ནས་ད་རིམ་པས་རྒྱལ་བ་རིན་པོ་ཆེ་ཡང་ཡང་སྲིད་འཁྲུལ་བྲལ་དང་ངོས་འཛིན་ཞུ་ཐུབ་པའི་རྗེས་ལ་ཡིན་པས་ན། ལྷ་ས་ཡ། གདན་འདྲེན་ཞུ་གནང་ཡ་དེའི་འཆར་གནང་གི་ཡོད་ར་ད་ཡིན་ནའི་ལས་ཡང་སྲིད་ད་འཁྲུལ་བྲལ་ཡིན་པ་མཁྱེན་པའི་རྗེས་ལ་རྒྱལ་བ་རིན་པོ་ཆེ་ཡང། སྐབས་དེ་དུས། ཅིག་གི་སྟབས་བདེ་པོའི་ངང་ནས་ནི་རྒྱལ་ས་ལྷ་ས་བར་དུ་གདན་འདྲེན་ཅིག་ཞུ་གནང་ཐུབ་ཡོད་མ་རེད་ཡིན་ནའི་དེའི་བར་ལ་ཡང་སྐབས་དེ་དུས་ཡིན་པས་ན། ཟི་ལིང་གི

ནས་དཀའ་ལས་གཅིག་ག་རེ་འཕྲད་འདུག་ཟེར་ན། ཀེའུ་ཚང་རིན་པོ་ཆེ་གིས་ལྷ་ས་ལ་ཡར་བཏང་ན་ཡ་གི་གསང་བའི་ཏར་བཏང་དགོས་རོ་གསང་ཏར་དེ་འདྲ་ཡོད་རོ། དེ་དུས་སྐབས་དེ་སྐབས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་གཡས་གཡོན་ནས་བྱས་རྗེས་རྒྱ་ནག་ནང་ལ་འཇར་པན་གྱིས་ཅིག་དམག་དེ་སླེབས་རོ། རེད་རེད། རྒྱ་མི་དང། འཇར་པན་དམག་འཁྲུག་ཡ་དེ་སུམ་ཅུ་སོ་བདུན་ཡས་དུ་ཤུགས་ཆེ་རུ་འགྲོ་གི་འདུག་སུམ་ཅུ་སོ་བདུན་ནས་བཞི་བཅུའི་བར་དུ་ལ་ཛ་དྲག་ཤོས་ལ་ཆགས་བསྡད་གི་འདུག་དེ་འདྲ་ཡིན་དུས་སྐབས་སུ་མ་པུ་ཝང་གི་ཐོག་མའི་ཆ་ལ་ག་ཟེར་ན་ཀེའུ་ཚང་རིན་པོ་ཆེ་གི་ངོས་ནས་ཨ་ནི་ཡ་བཀའ་ཤག་ལ་ཡ་སྙན་སེང་ཞུ་ཡས་བོད་གཞུང་ལ་ཡ་རྒྱལ་ཚབ་དེ་ཚོ་ལ་སྙན་སེང་ཞུ་ཡས་ཀྱི་ཏར་དེ་འགོག་རྐྱེན་འཕྲད་འདུག་བྱས་ཙང་ད་གིན་ངས་གཅིག་བྱས་ན་གླང་མདུན་གྱིས་འགོག་རྐྱེན་སྤྲད་གནང་གི་འདུག་ཟེར་དེ་འགོག་རྐྱེན་དེ་དངོས་གནས་བྱས་ན་སུས་སྤྲད་འདུག་ཟེར་ན་མ་པུ་ཝང་གིས་གཅིག་སྤྲད་ཤག་དེ་སྤྲད་ཡིན་པ་སོང་ཙང་ཀེའུ་ཚང་རིན་པོ་ཆེ་གི་ངོས་ནས་ང་ཚོ་གི་སྐབས་དེ་དུས་ནན་ཅིང་ལ་སུ་ཡོད་རེད་ཟེར་ན་དོན་བོད་ཀྱི་དོན་གཅོད་བྱེད་ཡོད་རེད་མཁན་མགྲོན་ལོ་གསུམ་ལབ་མཁན་དེ་རྗེས་ལ་ང་ཚོས་ནན་ཅིང་དོན་གཅོད་ལབ་མཁན་དེ་རྒྱུ་ལུ་བ་ནན་ཅིང་བོད་ཀྱི་ནི་འདི་ལ་དོན་གཅོད་དེ་ལ་ཕྱིས་ལ་ང་ཚོ་གི་དཔེ་མཛོད་ཁང་ལ་གངས་སྐྱིད་དཔེ་མཛོད་ཁང་ལ་ཚུར་ཕེབས་རྗེས་ཕྱག་ལས་གནང་མཁན་གི་ད་ཁོང་རང་གི་ཕྱག་དེབ་ཅིག་དང་བཏོན་གནང་ཡོད་རེད་རྒྱ་ནག་ཏུ་དོན་གཅོད་སྐབས་དང་གཉིས་ཟེར་མཁན། ཁོང་རང་གིས་བྲིས་གནང་འགྱོག་གི་ཕྱག་དེབ་དེའི་ནང་ལ་ཐུབ་བསྟན་སངས་རྒྱས་ཞུ་གི་ཡོད་རེད། ལོ་ཙཱ་བ་གི་ཆེད་ནས་བཞུགས་ཡོད་རེད། ཐུབ་བསྟན་སངས་རྒྱས་ལགས་སྐབས་དེ་དུས་ནན་ཅིང་ལ་འདུག་ཁོ་རང་ནན་ཅིང་ལ་ཡོད་སྐྱོར་དེ་གནས་ཚུལ་ག་ལ་གང་འཚམས་ཁུར་གྱི་འདུག་ཡིན་ནའང་ལ་ད་ག་ཞིབ་ཚགས་ཤོས་དེ་གུང། ཀེའུ་ཚང་རིན་པོ་ཆེ་གིས་ཐུབ་བསྟན་སངས་རྒྱས་ལ་ནན་ཅིང་དོན་གཅོད་བརྒྱུད་བྱས་ད་གོ་མིན་ཏང་གི་ངོས་ནས་ཏར་དེ་བཀག་འགོག་མ་བྱས་དེའི་ཐོག་ལ་ཅིག་བཀའ་བཏང་རོགས་བྱས་ཟེར་ཞིང། ད་ཡིན་ན་ལ་དོགས་པ་ཅིག་ག་རེ་ཟེར་ན་སྐབས་དེ་དུས་རྒྱ་ནག་ཁོ་རང་གོ་མིན་ཏང་དེ་ཞི་ཡའི་དང་ཅང་ཀེ་ཤེག་གི་སྲིད་གཞུང་དེ་ད་སྟོབས་ཤུགས་ཆེན་པོ་ལ་ཆགས་བསྡད་རེད་གོ་མིན་ཏང་ཁོ་རང་ཡིན་ནའང་ནན་ཅིང་ལ་ཤུགས་ཆེ་བོ་དེ་ཙམ་ནན་ཅིང་སྲིད་གྲོས་དྲུང་མ་པུ་ཧྥང་ལ་ཤུགས་ཆེ་བོ་དེ་ག་ཙམ་འགྲོ་ཡ་དེ་དཀའ་ལས་ཁག་པོ་ཡིན་ས་རེད་དེ་ཡིན་ན་བོད་ཡག་ཞིག་འགྲོ་དགོས་འགྲོ་དགོས་ས་རེད་ཁོ་ཚོས་བསྐྱོད་བཅུག་བྱས་རེད་བ། ཕྱིན་བར་སྐབས་གཅིག་ལ། ལི་ཝུ་ཧན་དང་མ་པུ་ཧྥང་གཉིས་མཚོ་སྔོན་གྱི་ལ་ཡོད་སྐྱོད་ཀྱི་མ་པུ་ཧྥང་དེ་དང་སི་ཁྲོན་ལ་ཡོད་སྐྱོད་ཀྱི་ལི་ཝུ་ཧན་དེ་ས་གནས་ཀྱི་དཔོན་རིགས་ལུགས་ཅིག་ཆགས་བསྡད་ཡོད་རེད་བ། ད་ཡིན་ན་ལ། འོ་འདུག་ཟེར་ཅིག་ཞུས་ནས་བཞག། ད་དེ་ལས་གལ་ཆེ་བ་དེ་རྒྱ་ནག་གིས་བོད་ཀྱི་གནད་དོན་དེ་ལ་ལག་པ་འཆང་ཡ་དེ་རྒྱལ་བའི་ཡང་སྲིད་དང་འབྲེལ་བྱས་ལག་པ་འཆང་ཡ་དེ་ཁོ་ཚོས་ཀྱིས་ད་གནད་འགག་ཅིག་གི་ཞེ་པོ་ཅིག་བརྩི་གི་འདུག་ད་དེ་དག་ལོ་རྒྱུས་རང་ནས་བརྩིས་བསྡད་ཀྱི་ཡོད་རེད་བ། ག་རེ་ཟེར་ན་རེད་རེད། རྒྱ་བོད་ཀྱི་ནང་ལ་རྒྱ་ནག་གི་བདག་དབང་ཡོད་ཟེར་མཁན་དེ་ཨ་ནི་རྒྱལ་བ་པཎ་ཆེན་གྱི་ཡང་སྲིད་ངོས་འཛིན་ཞུ་ཡ་དེ་ཆོག་མཆན་ཞུ་དགོས་པ་དང་གསེར་བུམ་དཀྲུག་དགོས་པའི་བཟོ་འདྲ་དང། ཁྲི་འདོན་གྱི་མཛད་སྒོའི་གཙོ་སྐྱོང་བྱེད་དགོས་ཟེར་དེ། ད་རྒྱ་ནག་གིས་བོད་ལ་བདག་དབང་ཡོད་པའི་གི་དཔང་རྟགས་སྟོན་ཡས་ཡོད་ན་མེད་ན་ལུས་དེ་ཆགས་བསྡད་རེད་བ། ད་དེ་ཆགས་ཡོད་དུས་སྐབས་སུ་ད་ལན་རྒྱལ་བའི་ཡང་སྲིད་ངོས་འཛིན་ཞུ་ཡས་ཀྱི་གནད་དོན་འདི་གི་ཐོག་ལ་ཁོ་ཚོས་ཀྱི་ལག་པ་འཆང་ཐབས་བྱེད་ཀྱི་འབད་བརྩོན་ལ་ཤུགས་ཆེ་བོ་ཞེ་པོ་བྱེད་ཀྱི་འདུག་ད་ཡིན་པ་ན། སྐབས་དེ་དུས་རྒྱ་ནག་གི་དབང་ཤུགས་དང་ཐེ་ཇུས་དེ་བོད་ལ་ད་གང་ཡང་ཡོད་པ་མ་རེད་བ། ཡིན་ན་ལ་ཡང་སྟབས་ཉེས་པ་ཅིག་ལ་ལྷ་སའི་ནང་ལ་ཧོང་མུ་སུང་གིས་ཁྲིད་བཞག་ཆོག་གི་མི་སྣ་དེ་ཚོ་གཅིག་གཉིས་ཅིག་བཞག་བཞག་པ་ཏར་བཏང་མཁན་ཅིག་བཞག་བཞག་པ་ཏར་བཏང་མཁན་དེ་བཞག་བཞག་ཞིག་བྱས་ལ་ཀྲང་ཝུའི་བའི་ལབ་མཁན་ཅིག་རེད་ཀྲང་ཝུའི་བའི་གིས་ག་རེ་བྱེད་གི་ཡོད་རེད་ཟེར་ན། ལྐོག་ཉན་བྱས་ནས་གསང་བརྡ་བྱེད་ཀྱི་འདུག་བ། བོད་ནང་ལ་གནས་ཚུལ་ག་རེ་ག་རེ་འགྲོ་གི་འདུག་དེ་ཏར་བཏང་ཡ་ཡོད་རེད་ཏར་གྱིས་མར་བཏང་གི་འདུག་བ། བྱས་ཙང་བཏང་ཡོད་དུས་སྐབས་སུ་བོད་ཀྱི་ནང་ལ་རྒྱལ་བའི་ཡང་སྲིད་ངོས་འཛིན་བྱེད་ཀྱི་ཐོག་ལ་ད་ཨ་མདོ་ངོས་ལ་ཅིག་འཁྲུངས་བཞག་རྒྱུ་དེ་ལྟའི་ཟུ་ཅིག་གི་རེ་བ་བཟང་ཆེ་ཤོས་དེ་ཡིན་པ་ལ་ངོས་འཛིན་བྱེད་དགོས་ཡོད་དེ་ཀྲང་ཝུའི་བའི་གིས་ཧ་གོ་འགྲོ་གི་འདུག་བ། ཀྲང་ཝུའི་བའི་དེ་ག་རེ་ཟེར་ན་ད་ལྷ་ས་ལ་བསྡད་ཡོད་དུས་སྐབས་སུ་དེ་མར་ཏར་ཡང་བཏང་ཡོད་དུས་སྐབས་སུ། ད། མ་པུ་ཧྥང་ལ་ཨ་ནི་གོ་མིན་ཏང་གི་ངོས་ནས་ཅིག། ཡ། ལམ་སང་བཏང་ཡ་གི་དེའི་ཐོག་ལ། རྒྱལ་བ་རིན་པོ་ཆེ་ཡ། ལས་སླ་པོའི་ངོས་ནས་གདན་འདྲེན། ཞུས་ཐུབ་ཡ་དེ་ལ་གོ་མིན་ཏང་གིས་ཏོག་ཙམ་འགོག་རྐྱེན་ལོ་གཅིག་བྱེད་ཀྱི་འདུག་བ། གཉིས་ནས་གོ་མིན་ཏང་གི་གོ་མིན་ག་རེ་ཟེར་ན་དེ་མ་པུ་ཧྥང་ཁོ་རང་ག་རེ་ཟེར་ན་རྒྱུ་རྔམ་ཆེན་པོ་ཞེ་པོ་ཅིག་རེད་འདུག་བ་ག་རེ་ཟེར་ན། ཁྱི་རིགས་ཀྱིས་ཐོག་མར་ཁྱེད་ལ་ག་རེ་ཟེར་ན། ཁྱེད་གོ་མིན་ཏང་གི་ལ་ཏོག་ཙམ་བརྩི་འཇོག་ལ་ཕྱིན་ངོ་ཡང་ཁོ་རང་ཡང་ཁེ་བཟང་ཟ་དགོས་མཁན་དེ་དེ་འདྲ་བྱེད་ཅེས་ད་རྒྱལ་བ་རིན་པོ་ཆེ་ཡར་བཏང། ག་རེ་ཟེར་ན། ང་ཚོའི་ངོས་ནས་རྒྱལ་བ་རིན་པོ་ཆེ་རང་ལ་ངོས་འཛིན་བྱས་ཡོད་མ་རེད་བ། སྐབས་དེ་དུས་ནང་དོན་དང་ག་ལ་གང་འཚམས་རྒྱལ་བ་རིན་པོ་ཆེ་རང་ལ་ངོས་འཛིན་བྱས་ཚར་རེད། བོད་ལྗོངས་ཚོགས་འདུ་ཆེན་མོའི་ཐོག་ནས་རྒྱལ་བའི་ཡང་སྲིད་ལ་ངོས་འཛིན་བྱས་བ་དང་ཡིན་ན་གནས་སྐབས་ཀྱི་གསང་བ་ཕྱི་གོ་ཡོད་སྲིད། ནན་ཅིང་གོ་མིན་ཏང་ལ། ག་ས། ནན་ཅིང་ལ་དེ་ཉིད་བོད་ཀྱི་དོན་གཅོད་ལའང་གསང་བ་བྱེད་དགོས་ཡོད་ཟེར་བཏང་ཤག་དེ་ག་ནང་བཞིན་གྱི་ཀེའུ་ཟང་རིན་པོ་ཆེན་ལའང་མར་གསང་བའི་ཏར་བཏང་ནས་ཡིན་ཡས་དེ་ད་བརྟག་དཔྱད་འཁྲུལ་བ་མེད་པ་བྱུང་རྗེས་བོད་ལྗོངས་ཚོགས་འདུ་ཆེན་མོའི་ནང་ལ། ཅིག་བྱས་ཚར་ཤག་ནས་ང་ཚོས་དེ། ཡོངས་བསྒྲགས་བྱས་ཚར་ཤག་ཟེར་ནས་ག་རེ་ཟེར་ན་ཡོངས། ནང་དོན་དེ་ཡོངས་བསྒྲགས་བྱས་ཚར་ངོས་འཛིན་བྱས་ཚར་ཤག་ཁྱབ་བསྒྲགས་བྱེད་རྒྱུ་རེད་དོ་ཨ། སྐབས་དུས་དེ་གནས་སྐབས་ཤིག་ག་རེ་ཟེར་ན། ད་དེ་འདྲའི་གི་མར་ནས་ཡར། གོ་མིན་ཏང་གི་ངོས་ནས་ཅིག། སྔོན་མ་རྒྱལ་བ་སྐུ་ཕྲེང་བདུན་པ་གདན་འདྲེན་ཞུ་ཞུ་བྱས་གི་ཁོ་ཚོས་གི་དམིགས་ཡུལ་དེ་བཅང་གི་འདུག་ཨ། རྒྱལ་བ་སྐུ་ཕྲེང་བདུན་པ་དེ། མར་ནས་རྒྱ་མི་གི་ཕེབས་སྐྱེལ་ཞུ་ཞུས་ཅིག་ཨ་ནི་རྒྱ་མི་ཡར་ལྷ་ས་ལ་སླེབས་ཐུབ་ཡ་བྱས་ཡོད་རེད་པ། ག་རེ་ཟེར་ན་དུས་སྐབས་དེའི་སྐབས་སུ་རྒྱ་མི་གར་འཛི་མོ་ག་གང་འདྲས་ཅིག་ང་ཚོས་ལ་ལག་པ་ལ་ཆགས་ཉིན་ཐོན་ན། འདྲི་རྒྱུ་ཡ་ཐབས་ངོས་ལ་ཁྱུ་ན་ཁོ་རང་ལག་པ་ཆགས་འདྲས་བའི་དབང་ཤུགས་ཁོ་རང་འགྲོ་གི་ཡོད་མ་རེད་ད་གང་ཡང་ཡོད་མ་རེད་ད། ཨ་ལྷ་ས་ལ་བདེ་ཉེས་ཀྱི་སྤྲང་རི་འབེར་ལ་ཁོ་རང་དེ་དེ་ག་ཙམ་མི་འདུག་གསང་བའི་གནས་ཚུལ་སྐྱེལ་ཡ་ཙམ་མི་འདུག་སྐྱོ་ཆུའི་ག་གང་ཡང་འདུག་ཡོད་མ་རེད་པ། དེ་འདྲས་ཀྱི་ང་ཚོའི་གནས་བབ་འདིའི་སྐབས་སུ་ད་ཁོ་ཚོ་དེ་ལ་འབད་བརྩོན་ཞེ་པོ་བྱེད་ཀྱི་འདུག་ཨ་རྒྱལ་བའི་ཡང་སྲིད་ངོས་འཛིན་བྱས་དེའི་ཐོག་ལ་འབད་བརྩོན་བྱས་མ་ཚད། ཁོ་ཚོས་ཀྱི་རྒྱལ་བའི་ཡང་སྲིད་ངོས་འཛིན་བྱས་ཀྱི་གནས་ཚུལ་དེ། སྔོན་མ། མན་ཇུ་ག་རེ་ཟེར་ན་དེ་གོང་མའི་སྐབས་ཀྱི་སྒྲིག་གཞི་དོན་ཚན་ཉི་ཤུ་རྩ་བདུན་ཟེར་ཞིག། དེ་དང་གསེར་བུམ་དཀྲུགས་ཡས་ཀྱི་དོན་སྒྲིག་གཞི་དེ་བཟོས་བསྡད་ཡོད་ར་དེ་ཚོ་ཚང་མ་ཁོ་ཚོས་འགྱུར་བ་བཏང་ཤག། གོ་མིན་ཏང་གིས། འགྱུར་བ་གཏང་དགོས་རྒྱུ་མཚན་ག་རེ་ཟེར་ན། ཁོ་དེ་འདྲས་ཅིག་ལག་བསྟར་བྱས་ཡོད་ཟེར་གི་འགྲོ་སྟངས་དེ་ཅིག་མུ་མཐུད་ཅིག་ཡོད་པའི་པ་དེ་བཟོ་དགོས་ཀྱི་འདུག་ཨ། ཡིན་ན་ཡང་དངོས་གཞི་ལས་ཀྱི་ལག་པ་དེ་འཆང་ཐུབ་ཀྱི་མེད་པ་ཡིན་པ་སོང་ཙང་སྔོན་མའི་གི་སྒྲིག་གཞི་དེ་ཚོ་འགྱུར་བ་གཏང་གི་ཡིན་ཟེར་གི་འདོད་དེ་ད་ཅིག། ཧ་ལམ་ལས་སླ་པོ་ཞེ་པོ་ཅིག་ཡོད་མ་རེད་ད། དེ་དེ་བྱས་པ་ན་ཁོ་ཚོས་ཨ་ནི་བཀའ་འཁྲོལ་ཐོབ་བྱུང་ཟེར་དེ་འདྲ་ཅིག་བཤད་ཀྱི་འདུག་ཨ། འོ་ད་ད་ལྟ་མན་ཇུའི་སྐབས་ཀྱི་སྒྲིག་གཞི་དེ་ལ་ཨ་ནི་དངོས་ཡོད་ཀྱི་ད་མ་ཡིད་རྟོན་ཡ་མེད་པའི་ཕྱིས་སུ་ཡང་རྫུན་བཟོ་བྱས་པ་ཞིག་བྱས་འདི་འདྲས་ཀྱི་ཡང་ང་ཚོ་བཀའ་མོལ་ཅིག་གི་ཡོང་གི་ཡོད་ར་ད་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ཐེངས་འགའ་ཤས་ཅིག་ཞུ་ཡ་བྱུང་བྱས་ཙང་ཅིག་གི་དངོས་གནས་ཀྱི་མ་ཡིད་རྟོན་ཡ་མེད་པའི་དབང་གིས་གོ་མིན་ཏང་གི་སྐབས་དེ་དུས་ཡང་གསར་པ་ཅིག་བཟོས་པ་ཅིག་གི་ཆགས་ཡོད་སྲིད་ཀྱི་རེད་པ། འོ་དེ་ག་རང་འགྲོ་ག་ལ་ཁོ་ག་རེ་ཟེར་ན།

ད་ཁྲིམས་རང་ལ་མེད་པ་ཡིན་ན་ང་ཚོས་ང་ཚོས་ཀྱི་ནམ་རྒྱུན་བྱེད་སྒོ་གི་ཐོག་ནས་ཁ་ཤས་ཁ་ཤས་འགྲོ་རྒྱུའི་སྲོལ་ཅིག་འདུག་ཨ། ད་འདི་ཚོའི་གྲས་ཀྱི་བྱེད་སྒོ་དེ་ཞིབ་ཚགས་པོ་དེ་འདྲ་འགྲོ་དགོས་མེད་པའི་ཀྱི་ཁོ་ཚོས་ཀྱི་ཅིག་ཐབས་ཀྱི་ལམ་ལུགས་ཅིག་ཅིག་བྱེད་ཀྱི་འདུག་ཨ། བྱས་ཙང་ད་འདི་འདྲས་ཀྱི་དཀའ་ངལ་མང་པོ་ཅིག་གི་ཐོག་ནས་མཐའ་མ་དེ་ང་ང་ཚོའི་ངོས་ནས་ག་འདྲ་ཞིག་ཁས་བླངས་འདུག་ཟེར་ན། མར་ནས་ཡར་རྒྱ་མི་གི་གཅིག་སྐུ་ཚབ་དེ་འདྲ་ཡང་སྲིད་ངོས་འཛིན་ཞུ་ཡས་ཀྱི་ཐོག་གི་མཛད་སྒོ་དེ་ལ་ཡོང་ཆོག་ག་ཟེར་ཞིག། ཁོ་ཚོས་གིས་དེ་ང་ཚོས་དང་ལེན་བྱས་འདུག་ཨ། དེ་དང་ལེན་བྱས་པ་དང་མཉམ་དུ་ཨ་ནི་མཱ་པུ་ཧྥང་གིས་སྔོན་མའི་གི་པེ་ཤག་ཏ་ཡང་དེ་འདྲ་ཞིག་འཁྱེར་ཤོག་ལབ་ཡོད་རེད་ཨ་ནི་དེ་ནས་མ་དང་ཇཱན་ཇི་ཡི་དེ་ལ་ཡང་ཏ་ཡང་དེ་འདྲ་ཞིག་འཁྱེར་ཤོག་ལབ་ནས་གང་ཅན་ང་ཚོས་ཏ་ཡང་འབུམ་བཞི་ལྷག་ཅིག་སྤྲད་པ་ཡོད་སྔ་ཕྱི་བསྡོམས་པས་དེ་འདྲས་ཅིག་རྒྱལ་བ་རིན་པོ་ཆེ་ལ་ལས་ཡ། གདན་འདྲེན་ཞུ་ཡས་དང་བླུ་ཡོན་ཕུལ་བའི་གི་རྣམ་པ་ལུས་ཆེ། ཨ་ནི་མ་ཡའི་འོས་སྤྲུལ་གྱི་མིང་ཐོག་ནས་གདན་འདྲེན་ཞུས་རེད་བ། ད་ནི་དངོས་གཞི་རང་རེད་ཟེར་ཟེར་དུ་ན་དཀའ་ལས་ཞེ་པོ་ཅིག་འདུག་ག། དངོས་གཞི་རང་ཡིན་པ་ན་མེད་རྒྱ་མི་ཡང་ལག་ལག་པ་འཆང་ཡས་ཟེར་རེད། ཨ་ནི། གོ་མིན་ཏང་གི་མཱ་པུ་ཧྥང་ལ་ཡ་ཕེབས་སྐྱེལ་ཞུ་གི་རེད་ཟེར་ཅིག་དམག་མི་ལུས་ཅིག་ཉི་ཤུ་རྩ་ལྔ་གཡས་གཡོན་ཅིག་ལྟ་འདྲ་ཅིག་བཏང་ཞག་གངས་ཅན་ལྔ་བཅུ་གཡས་གཡོན་ཅིག་ཡིན་ན་ད་ལྷ་ས་རང་ལ་སླེབས་ཡོད་ས་མ་རེད་ཁོ་ས་མཚམས་ནས་མར་ལོག་ཡིན་ན་ཅིག་བྱས་ཞག་མ་ནས་ལྟ་ང་ཡས་ཅིག་བཏང་ག་བྱས་ཞག་ཡིན་ན་ལ་དངོས་སུ་རང་ཡར་སླེབས་ཐུབ་མི་འདུག་ག་ཁ་མཁན། ད་འདི་ནས་ང་ཚོས་ཀྱི། མ་ནས་རྒྱ་མི་ཆུ་ཐོག་ནས་ཨ་ནི། ཝུའུ་ཀྲུང་ཤིན་ལབ་མཁན་དེ་ད་བོད་སོག་ལས་ཁུངས་ཀྱི། གཙོ་འཛིན་དེ་རེད། ཁོ་རང་མ་ནས་ཡར་ཐོན་ཡས་ཁོ་ཡོང་དོན་ཅིག་ག་རེ་བྱས་རེད་ཟེར་ན། ཡང་སྲིད་ངོས་འཛིན་ཞུ་ཡས་དང་ཁྲི་གསོལ་གཙོ་སྐྱོང་བྱེད་ཡས་དེ་ཁོ་ཚོའི་དམིགས་ཡུལ་དེ་བཅངས་བསྡད་ཡོད་རེད། ད་ང་ཚོས་དཀའ་ངལ་དེ་ཡོང་གི་རེད་བསམས་བྱས་རྒྱལ་བ་རིན་པོ་ཆེ་མ་ནས་ཡར། འོས་སྤྲུལ་གྱི་མིང་ཐོག་ནས་ག་ལ་གང་འཚམ་གདན་འདྲེན་ཞུས་རྗེས། བོད་གཞུང་གི། མངའ། དབང་བོ་དབང་སྒྱུར་གྱི་ས་ཁོངས་སླེབས་པ་དང་ནག་ཆུ་དང་ཕ་གི་སྡེ་དགེ་རྒྱུད་རེད། དེ་འདྲ་བྱས་ན་ང་ཚོའི་ནང་ཆེན་སྒ་སྐྱེ་དགུ་མདོ་གི་ས་མཚམས་ཅིག་རེད་བ། འདིའི་གི་ས་མཚམས་དེ། ག་ལ་གང་འཚམས་ཀྱི་ཡར་སླེབས་པ་དང། ཨ་ནི། ཡོངས་གྲགས་ཀྱི་ང་ཚོའི་གི་རྒྱལ་བའི་ཡང་སྲིད་དེ། དེ་བྱས་རེད་བ། ཨ་མདོ་ལ་འཁྲུངས་བཞག་གྱུར་གི་ད་ང་ཚོའི་གི་ལྷ་མོ་དོན་གྲུབ་རྒྱལ་བའི་ཡང་སྲིད་ལ་འཁྲུལ་བ་མེད་ཟེར་ཡོངས་གྲགས་ཁྱབ་བསྒྲགས་བྱས་ཚར་རེད་བ། དེ་ནས་ད་ནག་ཆུ་ཞབས་སོར་འཁོད་གནང་བ་དང་དེ་ནས་ནི་ལྷ་སར་གདན་ཞུ་གནང་བའི་སྐོར་ལ་ཡང། སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་སྐབས་དེ་དུས་ཀྱི་གནས་ཚུལ་འདི་གའི་གཟིགས་ཡོད་དུས་ཡང་ངོ་སྤྲོད་གནང་བའི་དུམ་བུ་གཅིག་ཡོད། དྲུང་སྤྱིའི་དབྱར་སྐྱིད་དང་བཀའ་ཤག་ཐུགས་སྤྲོ་ཆེ་གསུམ་པས་ནམ་རྒྱུན་ནས་ཡིན་ཟླ་བ་བརྒྱད་པའི་ནང་གནང་གི་ཡོད་རེད། ད་སྔ་ས་ས་ནས་སྔ་སྣུར་བྱས་ནས་གནང་རེད་ད་རྒྱལ་བ་རིན་པོ་ཆེ་ཕེབས་བསུར་འགྲོ་དགོས་ཀྱི་ཡོད་རེད། གནང་ཞིང་བཀའ་བློན་བོན་ཤོད་པ་ནག་ཆུར་ཕེབས་བསུར་ཕེབས་རྒྱུའི་ཆིབས་ཞབས་ཁོངས་སུ་ཕྲན་ཡང་ཡོད་པས་རྡ་སའི་གྱོན་ཆས་དང་ཞོན་རྟ་སོགས་གོ་སྒྲིག་ཨང་གསར་གྱི་རྡས་ས་གཞུང་ཞབས་སུ་སུ་འགྲོ་བ་ང་ཁ་བརྡ་ཐོ་འཇོག་གི་ཡོད་རེད།

ཟླ་བ་བརྒྱད་པའི་ཚེས་པ་བཅུའི་ཉིན་གང་དེ་ནག་ཆུ་ལ་ཕུལ་ནས་ད་རྒྱལ་བ་རིན་པོ་ཆེ། བོད་མི་མང་གིས་ཁས་ལེན་བྱས་པའི་ཕྱག་རྟགས་ཕུལ་ས་དེ་ད་དེ་བོད་མི་མང་གི་ཚོགས་འདུའི་སྤྱི་དམ་འབྱར་མ་དེ་ཕུལ་གནང་ས་དེ་ནག་ཆུ་དེ་ཕུལ་གནང་སོང་ད་ཞོགས་ཀས་ཉི་མ་ཤར་ཚར་ཡོད་ཀྱི་རེད། དེ་འདྲའི་ཅིག་ལ་ཨ་ནི་ཕུལ་གནང་སོང་ནག་ཆུ་ཨ་ནི་འདི་ནས་གསོལ་ཇ་བཞེས་འབྲས་རོབ་ཅིག་བཏང་བྱས་ཨ་ནི་ཐོན་སོང་བས་ཆིབས་བསྒྱུར་ཨ་ནི་འདི་ནས་ཆིབས་བསྒྱུར་བརྒྱབ་པ་རེད།

དུས་སུ་ཕེབས་དགོས་ཀྱི་འདུག་ད་དེ་ཡང་མཛད་སྒོ་རྒྱ་ཆེན་པོ་གཅིག་འདུག་དེ་དགེ་རྩ་བརྒྱུད་ད་ཕེབས་སོང། བཀའ་གདམས་བསྟན་པའི་ཆུ་འགོ་འདི་ནས་ནི་དེ་ཕེབས་རེད་རྭ་སྒྲེང་ཕེབས་བཀའ་གདམས་བསྟན་པའི་ཆུ་འགོ་གདན་ས་རྭ་སྒྲེང་དུ་ཞག་གསུམ་ཞག་གསུམ་གནང་སྟེ་རིམ་ཕེབས་པའི་རི་རྒྱ་བསམ་གཏན་གླིང་རི་ཁྲོད་དུ་གསོལ་ཚ་གནང་ཟླ་བ་བརྒྱད་པའི་ཚེས་ཉི་ཤུ་གསུམ་ཉིན་སྐར་ཚོགས་ས་ལ་བཀྲམ་པ་ལྟ་བུའི། འདོད་རྒུ་ཐང་གི་བཞུགས་སྒར་དུ་ཆིབས་བསྒྱུར་གྱིས་དེར་གཞུང་ཞབས་སེར་སྐྱ་ད་དེ། འདོད་རྒུ་ཐང་ལ་ཆིབས་བསྒྱུར་གནང་ཡག་དེ། སྤྱི་ཟླ་བཅུ་པའི་ཏ་རིག་དྲུག་རེད་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་སྤྱི་ཟླ་བཅུ་པའི་ཏ་རིག་དྲུག་གི་ཉིན་གང་དེ་དེ་ཆིབས་བསྒྱུར་གནང་རེད་བོད་པའི་དེ་རེས་ཟླ་བ་བརྒྱད་པའི་ཉི་ཤུ་གསུམ་རེད་འདོད་རྒུ་ཐང་ལ་ཆིབས་བསྒྱུར་གནང་དེར་གཞུང་ཞབས་སེར་སྐྱ་དང་གདན་ས་གསུམ་རྒྱུད་གྲྭ་རྣམ་གཉིས་བླ་སྤྲུལ་མཁན་ལས་རྒྱ་གར་རྒྱ་ནག་གི་དོན་གཅོད་རྒྱ་ནག་གི་དོན་གཅོད་ཟེར་མཁན་འདི་རེད་ཧོང་མུ་སུང་གི། ཞབས་པད་འདི་སྦྱོར་དོན་གཅོད་སྦྱོར་རོ་འདི་རེད། རྒྱ་གར་བ་དོན་གཅོད་གསན་ཏེ་རི་ཅར་སན་ཁོང་ཚོ་རེད། བལ་ཡུལ་དང་འབྲུག་པའི་སྐུ་ཚབ་ཀ་ཤི་མིར་ཁ་ཆེའི་འགོ་པ་བཅས་ཀྱང་མཇལ་བཅར་ཞུས། དེར་བཞུགས་ཞག་གཉིས་གནང་སྟེ་ས་འདོད་རྒུ་ཐང་བཞུགས་ཞག་གཉིས་གནང་བ་རེད། ཟླ་བ་བརྒྱད་པའི་ཚེས་ཉེར་ལྔ་ཉིན་ཆིབས་བསྒྱུར་རྒྱས་པའི་ལམ་ལྟར་ཕེབས་ཏེ་དམག་སྒར་ཁག་གི་རུ་སྒྲིག་དང་སེར་ཕྲེང་བྲོ་གཞས་ཞལ་མཇལ་ཞུ་མི་ལྷ་ཞོལ་མི་མང་ཁྲི་ཕྲག་བརྒལ་བ་དགའ་བའི་འབོད་སྒྲ་སྒྲོག་བཞིན་པ་གཞུང་བརྒྱུད་སྒྲོག་བཞིན་པའི་གཞུང་བརྒྱུད་ལྷ་ལྡན། གཙུག་ལག་ཁང་དུ་གནས་གཟིགས་དང་འབྲེལ་ནོར་གླིང་སྐལ་བཟང་ཕོ་བྲང་དུ་ཞབས་སོར་འཁོད། དེ་ཁྱབ་བསྒྲགས་བྱས་པ་དང་མ་ནས་རྒྱ་མི།

དཔེ་ཤ། ག་མཛོད་ལ་ཅིག་ཕངས་སེམས་མེད་བས་ཀི་ཕེ་ཏེ་ཁྱེད་ཤུ་ལས་ཀྱི་ཚང་མ་སྤྲད་ཡོད་ར་བ་ལ། དེའི་གི་ཅིག་གར་སི་ན་ཡ། བློས་གཏོང་ཆེན་པོ་སི་ན་འདྲ་ཅིག་ངན་ཚུལ་གི་དངོས་གནས་གི་རྒྱ་བར་མུ་ཆེ་སྟེ་ང་ཚོར་ར་རོ་བྱེད་བ་ན་འཁྲུལ་བ་མེད་པ་ཅིག་ཡིན་ས་དེ་ང་ཚོ་ར་རོ་བྱེད་ན་གཞན་པ་ད་ལྟ་མང་པོ་ཅིག་དཔེ་ཤ་དང་མ་སོ་ན་བློས་གཏོང་བྱེད་རྒྱུ་ཁས་ན་ཁས་སམ་མེད་གི་ཅིག་ཅིག་བསམ་བློ་དེ་འདྲ་ཅིག

ད་རྩ་ཚིག་འདིའི་དོན་དག་འདི་འདྲ་ཞིག་གནང་ཤག། འཕྲོས་དོན། རྒྱལ་དབང་འཇིག་རྟེན་གསུམ་མགོན་ཕྱག་ན་པད་མོ་ཐམས་ཅད། མཁྱེན་གཟིགས་ཆེན་པོ་མཆོག་གི་སྤྲུལ་སྐུ་རིན་པོ་ཆེ་བདག་སོགས་མཁའ་མཉམ་བསྟན་འགྲོ་སྤྱི་སྒེར་ཡོངས་ཀྱི། མགོན་སྐྱབས་དཔུང་གཉེན་དམ་པ་ལྷ་དང་བཅས་པའི་སྐྱེ་དགུ་མ་ལུས། དགའ་དད་སྤྲོ་གསུམ་གྱི་སྒོ་ནས། བཀུར་སྟི་གུས་འདུད་བླ་ན་མེད་པའི་མཐོ་རིས་དགའ་ཚལ་མིག་གི་བདུད་རྩིར་བསྐྲུན་པའི་ངོ་མཚར་ནོར་གླིང་སྐལ་བཟང་ཕོ་བྲང་དུ་ཁྲུམས་སྟོད་ཟླ་བའི་དམར་ཕྱོགས་གྲལ་ཚེས་ཉེར་ལྔ་ཉིན། ཉེར་ལྔ། གཟའ་སྐར་ཕུན་སུམ་ཚོགས་པའི་ཉིན་ཆིབས་བསྒྱུར་རྒྱས་པའི་ལམ་གྱིས་གདན་ཞུས་ཀྱིས་དགེ་ལེགས་ཞབས་སེན་ནོར་བུའི་འོད་ཆགས་རྩེ་གཅིག་རེ་བའི་རྒྱལ་མཚན་གྱི་ཏོག་ཏུ་མངོན་པར་བཀོད་གྲུབ་ཅིང། ཟླ་བ་བཅུ་པའི་ཚེས་བཅུ་གསུམ་གཟའ་སྐར་འབྱུང་འཕྲོད་དགེ་བའི་ཉིན་རྒྱལ་ཚབ་སྲིད་སྐྱོང་ཡོངས་འཛིན་རྭ་སྒྲེང་ཧོ་ཐོག་ཐུ་ནས་འབྲས་སེ་དགའ་གསུམ་དང་གཞུང་ཞབས་སེར་སྐྱས་མཚོན། བོད་ལྗོངས་སྤྱི་ཚོགས་ནས་ནན་གྱིས་ཞུ་མོས་ལྟར་ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་དུ་ཇོ་བོ་ཤཱཀྱ་མུ་ནེའི་སྤྱན་སྔར་དབུ་སྐྲའི་གཙུག་ཕུད་ཕུད་བཞེས་དང་འབྲེལ་རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་དབང་བསྒྱུར་མཚུངས་པ་མེད་པའི་སྡེ་སྡེ་ཞེས་པའི་མཚན་གསོལ། མཚན་གསོལ་བ་རབ་འབྱམས་རྒྱལ་བ་སྲས་དང་བཅས་པ་དགོངས་དབྱངས་གཅིག་གྱུར་གྱི་ལེགས་སོའི་བསྔགས་བརྗོད་དང་བཀྲ་ཤིས་བྱིན་ཆར་དབབ་པ་ནས་ཞིང་ཁམས་རྒྱ་མཚོར་མཚན་སྙན་མཐོ་རིས་ཀྱི་རྔ་བོ་ཆེར་སྒྲ་དབྱངས་གསང་མཐོར་འཁྲོལ་བའི་དགེ་མཚན་ཁྱབ་བརྡལ་དུ་གྱུར་པའི་ལྷ་ལམ་དོག་པོར་བྱེད་ཅིང་ཕྱོགས་མཚུངས་རྣམ་འདྲེན་ཐུབ་པའི་དབང་པོས་ངོ་མཚར་བའི་ཆོ་འཕྲུལ་གྱིས་ཆོ་འཕྲུལ་གྱིས་མུ་སྟེགས་ཀྱི་སྟོན་པ་དྲུག་རྗེས་འབྲང་དང་བཅས་པ་བཏུལ་ནས་ཁམས་གསུམ་ཁམས་གསུམ་ན་གནས་པའི་ཡིད་ཅན་མཐའ་དག་ལྷའི་བདུད་རྩིས་ཚིམ་པར་མཛད་པ་སོགས་ཀྱི་དུས་ཆེན་ཁྱད་པར་ཅན་དང་འབྲེལ་བ་ཕྱི་ལོ་ལྕགས་འབྲུག་ཟླ་བ་དང་པོའི་ཚེས་བཅུ་བཞི་ཉིན་རི་བོ་གྲུ་འཛིན་འཕགས་པའི་གཞལ་མེད་ཁང་ཕོ་བྲང་ཆེན་པོ་པོ་ཏཱ་ལ་འཇིགས་ལྔའི་མི་འཇིགས་གདོང་ལྔའི་དབང་པོ་བཀྲ་ཤིས་གྲངས་ཀྱིས་བཏེགས་པའི་གསེར་གྱི་ཁྲི་འཕང་མཐོན་པོར་མངའ་གསོལ་ཐོག་མཐའ་བཞིའི་རྒྱལ་རིགས་ལྷ་སྡེ་མི་སྡེ་མཆོག་དམན་བར་པ་བཅས་མཐའ་དག་ནས་དངོས་འབྱོར་མཆོད་པའི་སྤྲིན་ཕུང་དང་བཅས་དགེ་ལེགས་ཀྱི་ཞབས་རྡུལ་སྤྱི་བོས་བསྙེན་ཏེ་སྐལ་བཟང་གི་དགའ་སྟོན་དཔལ་ལ་ལོངས་སུ་སྤྱོད་པའི་བཀྲ་ཤིས་རྫོགས་ལྡན་དང་པོའི་དགེ་མཚན་མངོན་སུམ་ཉམས་སུ་བསྟར་རྒྱུའི་གཏམ་སྙན་འཆི་མེད་བདུད་རྩི་གསར་པ་སྐྱེ་དགུ་ཡོངས་ཀྱི་རྣ་ལུང་རིན་ཆེན་བུམ་བཟང་གི་བཅུད་དུ་དྲིལ་བསྒྲགས་པ་ཡིན་པས་ཕུན་སུམ་ཚོགས་པ་ལྔ་དང་ལྡན་པའི་སྐལ་བཟང་དགའ་སྟོན་གྱི་རོལ་པར་མཆོག་ཏུ་རྩེན་པའི་སྐབས་འདིར། དེ་གའི་ལྷ་སྡེ་དགོན་ཁག་ཆེ་ཕྲའི་བླ་མ་དང་སེར་མོ་བ་རྣམས་ནས་གོང་ས་རྒྱལ་བའི་དབང་པོའི་སྐུ་ཚེ་ཞབས་པད་བརྟན་ཅིང་རླབས་ཆེན་མཛད་འཕྲིན་གྱི་གྲུ་ཆར་བཟང་པོ་མགོན་པོ་མཆོག་གི་ཐུགས་བཞེད་ལྟར་མཁའ་ཁྱབ་བསྟན་འགྲོའི་ཕན་བདེའི་འབྲས་བུ་གཡུར་དུ་ཟ་བའི་གསོས་སུ་སྨིན་པ་བཅས་ཀྱི་ཞབས་བརྟན་འདོན་བྱ་དང་སྒྲུབ་མཆོད་སྨོན་གསོལ་སྒོ་གང་ཟབ་བསྟན་སྲུང་དམ་ཅན་རྒྱ་མཚོ་རྣམས་ལ་གཏང་རག་བསྐང་འཕྲིན་མངའ་གསོལ་ཟབ་རྒྱས་མི་སྡེ་གཞུང་སྒེར་ཆོས་བཅས་ངོ་མ་སྐྱེ་བོ་ཕོ་མོ་ཀུན་གྱི་རྒྱན་གོས་གཟབ་མཆོར་དང་དང་དོད་གང་ཅིའི་སྒོ་ནས་མཆོག་གསུམ་ཆོས་ཀྱི་བསྙེན་བཀུར་བ་དང་ཡུལ་ཕྱོགས་སོ་སོའི་ཡང་སྟེང་ནས་རི་རྩེ་ཁག་ལ་བསང་དུད། ལྷ་སྲིན་འགེངས་པ། རོལ་མོའི་བྱེ་བྲག། འབུད་དཀྲོལ། རྔ་བརྡུང། དར་འཕྱར། དགའ་སྤྲོའི་སྟོན་མོ་དང་འབྲེལ་བའི་རྐང་བྲོ་གླུ་གཞས་ཀྱི་རོལ་རྩེད་ལ་ཀུན་ནས་འཇུག་ཅིང་བག་ཕེབས་པ་སོགས་ཁྱོད་རང་སྙེ་མོ་བ་མངའ་ཁུལ་ལྷ་སྡེ་མི་སྡེ་ཚང་མར་སྔོན་ཚུད་ནས་བརྡ་སྦྱོར་ཆད་མེད་བགྱིས་ཏེ། ཕན་བདེའི་གཟི་བྱིན་གྱི་འོད་རྣོན་འབུམ་དུ་སྤྲོ་བའི་གངས་ཅན་མགོན་པོའི་གསང་གསུམ་མཚན་དཔེའི་དཀྱིལ་འཁོར་ཉིན་བྱེད་གཞོན་ནུའི་སྣང་བར་རང་ཅག་ཁ་བ་རི་བ་རྣམས་ཀྱིས་རྣམ་པ་ཀུན་ཏུ་ལོངས་སུ་སྤྱད་ཆོག་པའི་ལེགས་བྱས་ཀྱི་སྐལ་བ་བཟང་པོར་ཡིད་རབ་ཚིམ་པའི་དད་གུས་སྤྲོ་ཤུགས་དྲག་པོའི་རྫོང་སློབ། ཕན་ཚུན་འགྲན་བཞིན་དུ་འཕེལ་བའི་ངང་ནས་ལུགས་གཉིས་ཀྱི་ཁྲིམས་བཟང་ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་གི་ལས་ལམ་མཐའ་དག་ལ་འབད་བརྩོན་ཡར་ལྡན་ལྷུར་ལེན་དང་འབྲེལ་བའི་ཆོས་འབྱོར་བདེ་སྐྱིད་དགའ་སྟོན་གྱི་རོལ་པ་ཟད་མི་ཤེས་པའི་དཔལ་ཡོན་ལ་རྟག་ཏུ་སྤྱོད་པ་གྱིས་ས་ཡོས་ཟླ་བ་བཅུ་པའི་ཚེས་ཉེར་བདུན་བཟང་པོ་ལ་ཟེར་ད་དེ་རྒྱལ་དམ་ཅིག་གནང་བ་རེད། རྒྱལ་བ་རིན་པོ་ཆེའི་ཁྲི་ཕེབས་བསྒྱུར་བའི། དུས་ཚོད་གཏན་འཁེལ་དང་འདིའི་ཉིན་གང་དེ་ཚང་མས་དང་དོད་རུ་བྱས་ནས་དུག་ལོག་གཟབ་མཆོར་གོན་དགོས་ཡ་དང་ཁང་པའི་ཐོག་ཁ་ཅིག་བསང་གསོལ་དར་འཛུགས་བྱས་ཡ་ལ་སོགས་པ་འོ་ད་འདི་འདྲ་གྱིས་ཟེར་ཡ་ཅིག་འོ་ད་འདི་ཁྱབ་བསྒྲགས་དེ་འདི་རེད་འདི་རྒྱལ་དམ་ཁྱབ་བསྒྲགས་གནང་རེད། གཉིས་པ་དེ། མ་ནི་ཡ་ཅིག་རྒྱ་མི་ཡོང་ཆོག་གི་རེད་ཟེར་གི་ང་ཚོས་ཀྱི་བཀའ་འཁྲོལ་ཐོབ་པ་དང་ཁོ་ལམ་པ་ལ་ལམ་ཀ་ལ་ཡ་དུས་འདི་ལ་ང་ཚོས་ཀྱི་ཡོངས་གྲགས་ཀྱི་རྒྱལ་བ་རིན་པོ་ཆེའི་ཡང་སྲིད་གཅིག་ངོས་འཛིན་ཡོངས་བསྒྲགས་ཀྱི་གཏམ་སྙན་བརྡ་སྦྱོར་བྱས་པ་ཡིན་པ་སོང་ཙང་ཧུའུ་ཀྲུང་ཞིན་ལྷ་སར་སླེབས་དུས་སྐབས་སུ་ཨ་མདོ་ནས་ཡར་གདན་འདྲེན་ཞུས་དུས་ཀྱི་ལྷ་མོ་དོན་གྲུབ་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་པ་ལ་ངོས་འཛིན་མ་བྱས་ཀ་མེད་ཆགས་བསྡད་འདུག་བ། ཁོ་ད་རྩ་ནས་ངོས་འཛིན་ཅིག་བྱས་ཡོད་མ་རེད་བ། ཡིན་ནང་ལ་ཡང་ད་ཁུལ་གྱི་ཁ་གྱོང་པོ་ཞེ་པོ་བྱུང་རེད་ག་རེ་བྱས་རེད་ཟེར་ན་ད་སྐབས་དེ་དུས་རྭ་སྒྲེང་རིན་པོ་ཆེ་ད་དགུང་ལོ་ཡང་ཆུང་ཆུང་ལུག་ཆེ་ཡང་ཨ་ནི་ཞབས་ཕྱི་དེ་ཚོ་ཧྲ་ཏག་ཏག་ལ་མ་བྱུང་བའི་ལྟས་ཚོས་དེའི་གོང་ལ་ལྟས་ཚོ་ག་རེ་ཟེར་ན་རྒྱ་མི་གིས་ཅིག། ཐུགས་ཉེ་པོ་ལུས་བྱས་འགྲོ། ལུས་རྡོ་ལ་སྤྲད་གྱུར་སོགས་དབུ་མ་རེ་ད་དེ་འདྲས་ཆེ་ཆེ། རྟགས་ཆེ་ཆེ་གིང་སེ་གིང་སེ་ཧུའུ་ཀྲུང་ཤིང་གི་སྔོན་མའི་འགྲོ་སྟངས་དེ་འདྲ་འགྲོ་དགོས་རེད་རྭ་སྒྲེང་རིན་པོ་ཆེ་ལ་སྙན་ཞུ་ཡ་རྒྱག་དགོས་རེད་ཨ་ནི་སྔོན་མའི་འགྲོ་སྟངས་ནང་ལྟར་ཧུའུ་ཀྲུང་ཤིང་གིས་རྒྱལ་བའི་ཡང་སྲིད་མཇལ་མཁན་ལ་ཡ་བཅར་རེད། དེ་ལ་ཡོང་དུས་སྐབས་སུ་ངོ་མ་བྱས་ན་སྤྱི་ཁྱབ་མཁན་པོ་དེ་སྐབས་དེ་དུས་གྱོང་པོ་ཅིག་བྱུང་ཤག་ཞོལ་ཁང། སྤྱི་ཁྱབ་མཁན་པོ་ཞུ་ཉེ་དེ་རེད་ངག་དབང་སྤྱི་ཁྱབ་མཁན་པོ་བློ་ཁ་ཐེར་སྤྱི་ཁྱབ་མཁན་པོའི་མཚན་དེ་ལ

བོད་ལྗོངས་ཚོགས་འདུའི་ཐག་བཅད་ཅེས་ཟེར་ན་བོད་ལྗོངས་ཚོགས་འདུ་ཆེན་མོའི་གི་ཐོག་ནས་རྒྱལ་བ། མཚོ་སྔོན་ལ་འཁྲུངས་རྒྱུའི་གི་ལྷ་མོ་དོན་གྲུབ་དེ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཡིན། སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་ཡིན་ཟེར་ཡོངས་གྲགས་ཐག་གཅོད་བྱས་ཚར། སྐབས། བྱས་ཙང། ཨ་ནི་ཧུའུ་ཀྲུང་ཞིན་ག་ནི་མོ་ག་ནི་དེ་ལ་ཐག་གཅོད་རྒྱུ་དེ་ལ་འགྱུར་བ་ཡོད་པ་མ་རེད་ཟེར་ཅིག་བྱས

རྭ་སྒྲེང་རིན་པོ་ཆེའི་སྙན་ཞུ་ལུ་ཅིག་འབྲི་རུ་བཅུག་འདུག་ཨ་ནི་དེའི་སྙན་ཞུ་འདི་ནང་ལ་འདི་འདྲ་བྲིས་ཡོད་ན་འདི་ལ་ཆོག་མཆན་སྤྲད་ཡིན་ཟེར་གི་ད་ཁོ་ཚོས་གི་མགོ་སྐོར་དེ་འདྲ་བཏང་རེད་མ་གཏོགས་དོན་དངོས་པོའི་ཁྱབ་བསྒྲགས་རྫུན་མ་དེ་འདྲ་བྱས་མ་གཏོགས་དོན་དངོས་པོའི་གནས་ཚུལ་ཐོག་ལ། སྐབས་དེ་དུས་བརྟག་དཔྱད་བྱེད་ཀྱི་སྐད་ཆ་ཁོ་རང་མི་འདུག་ཨ་ཅིག་བྱས་ཅིག་ཨ་ནི་ཅིག་ཅིག་ཅིག་ཡ་རྔན་པ་ལུ་ཅིག་ཕུལ་བའི་ལུ་ཅིག་མ་གཏོགས་པའི་གི་གཞན་པའི་གི་འདྲི་རྩད་བཏང་ཨེ་སོ་ད་ནི་དེ་འདྲ་ག་ག་ཡང་ཅིག་བྱུང་མི་འདུག་ཨ་དངོས་ཡོད་གནས་ཚུལ་རང་རེད་འདུག་ས་མ་ཤེས་པའི་སྒྲིག་གིས་གནས་ཚུལ་དེའི་ཐོག་ལ་རྒྱ་ནག་ཁོ་རང་ཚོས་ཀྱི་སྐབས་དེ་དུས་ཀྱི་ལས་ཀྱི་སྣེ་མོ་གཏོགས་རྒྱུ་དེ་ཚོའི་གི་ཉིན་ཐོའི་ནང་ལ་དེ་འདྲས་ཅིག་གསལ་གྱི་མི་འདུག་ཨ་ནི་གསལ་བོ་མི་ཚད་སྤྱི་ཁྱབ་མཁན་པོ་ངག་དབང་བསྟན་འཛིན་ཞུས་དགོས་ངག་དབང་བསྟན་འཛིན་གྱིས་བཀག་འགོག་བྱས་རྒྱུ་དང་དང་ལེན་མ་བྱས་བོད་ལྗོངས་ཚོགས་འདུས་ཐག་བཅད་རྒྱུ་ལ་སུ་གུས་ཅིག་གིས་ཅིག་ག་ཟེར་ན་དེ་གཞི་བཞག་བྱེད་དགོས་རེད་དེ་ལ་སུ་གུས་ཅིག་འགྱུར་བ་བཏང་ན་འགྲིག་གི་མ་རེད་ཟེར་ཚང་མ་ལ་ཁོ་རང་ཚོའི་ཡིག་ཆ་ནང་ལ་གསལ་བསྡད་ཀྱི་འདུག་བྱས་ཙང་ཧུའུ་ཀྲུང་ཤིན་ཐོག་མ་ཚེ་ལ་འདི་འདྲའི་མི་འཛོ་ཅིག་བྱས་བྱུང་ཡོད་མ་རེད་རྒྱལ་བ་རིན་པོ་ཆེའི་ཡང་སྲིད་ཐོག་ལ་ད་གཉིས་པ་དེ་ཁྲི་གསོལ་གཙོ་སྐྱོང་བྱས་ཡིན་ལབ་མཁན་འདི་ཡི་ཐོག་ལ་ད་རྒྱ་ནག་གི་རྫུན་མ་ལུས་ཞིག་མང་པོ་བཤད་ཡོད་རེད་ཡིན་ནའང་འདི་ཐོག་ལ་ལན་ཡག་ཤོས་དེ་ད་ཇོ་དགའ་ལགས་མཁྱེན་གི་རེད་སྐུ་ངོ་ས་དབང་ང་ཕོད་ངག་དབང་འཇིགས་མེད་ཀྱིས་པེ་ཅིང་ནན་ཅིང་གོ་མིན་ཏང་ཡིག་ཚགས་རང་ལ་བཙལ་ག་ཕྱིན་རྗེས་ཨ་ནི་ཡིག་ཆ་དེ་ཚོ་བསྔོག་ཡོད་རེད་ཁོ་ཚོ་དཔང་རྟགས་ག་ག་ཡང་མེད་པ་དེ་ཡོངས་གྲགས་ཞེ་བོ་ཅིག་གནང་ས་ག་རེ་ཟེར་ན་ཡིག་ཆ་དེ་ཚོ་ལྷག་པར་ལ་ཡོད་པ་དང་རྫུན་མ་ཡིན་པ་དང་ཨ་ནི་ཡིག་གཟུགས་དེ་ཚོ་དཔེ་བཤད་ན་བོད་གཞུང་གི་གཞུང་ཡིག་མ་ཡིན་པ་དང་ཨ་ནི་ཅིག་ལས་ཤོག་དེ་དང་བོད་ཤོག་མ་ཡིན་པ་དང་དེ་འདྲ་མང་པོ་ཞིག་དེ་སྐུ་ངོས་ཀྱིས་ཅིག་མ་ཞིབ་འཇུག་དངོས་གཞི་རང་དང་ཡིག་ཚགས་རང་ལ་སྤྲོད་ཅིག་ཞིབ་འཇུག་གནང་རྗེས་ཨ་ནི་གནས་ཚུལ་དེ་བདེན་པ་མ་ཡིན་པ་གོ་མིན་ཏང་གིས་སྐྱག་རྫུན་བཤད་ས་ལ་ང་ཚོ་གུང་ཁྲན་ཏང་ག་ཟེར་ན་དེའི་རྗེས་སུ་འབྲང་དགོས་མ་རེད་གསུངས་པའི་གི་གནས་ཚུལ་དེའི་ཐོག་ནས་ད་ཧུའུ་ཀྲུང་ཞིན་གྱི་སྐྱག་རྫུན་ག་ཚོད་བཤད་མ་བཤད་དང་ཨ་ནི་དེའི་ཐོག་ལ་ག་ཚོད་ན་བདེན་པ་ག་ཚོད་འདུག་མི་འདུག་ཟེར་དང་དངོས་ཡོད་གནས་ཚུལ་ག་འདྲ་རེད་ཟེར་དེ། ཞེ་བོ་ཅིག་གསལ་བོར་གསུངས་གནང་ས། བྱས་ཙང་གནད་དོན་འདི་ཚོའི་ཐོག་ནས་གང་བྱེད། དཀའ་ངལ་ཆེ་དང་མང་པོ་ཞེ་བོ་འཕྲད་པས་ཡིན་ནའང་ལ་ཡང་རྒྱལ་བའི་ཡང་སྲིད་འདི་གི་ཐོག་ལ་བཅུ་བཞི་པའི་གི་ཡང་སྲིད་ངོས་འཛིན་བྱེད་པའི་ཐོག་ལ་གོ་མིན་ཏང་གིས་ཐེ་བྱུས་ག་ག་ཡང་ཅིག་བྱེད་ཐུབ་ཡོད་མ་རེད་ཨེ། ངོས་འཛིན་ཞུ་བའི་སྐབས་སུ་ཡིན་པ་ན་རེད་ཁྲི་གསོལ་གནང་བའི་སྐབས་སུ་ཡིན་པ་ན་རེད་ཡིན་ནའང་ལ་ད་ཁོ་ཚོའི་གི་གསར་འགྱུར་བརྒྱུད་ལམ་ལོགས་ཨ་ནི་ང་ཚོ་ཕྱི་ལོགས་ཀྱི་གསར་འགྱུར་ལ་འབྲེལ་བ་མེད་པ་ནང་ཁུལ་གི་བདེན་པ་ལུ་ཅིག་ད་ང་ཚོའི་གཞུང་བ་ནས་ཁོ་རང་ཚོ་ག་རེ་བཤད་ན་བཤད་ཟེར་གི་ཅིག་ཨེ། ང་ཚོའི་བསམ་བློ་གཏོང་སྟངས་དེ་གི་ཕྱི་ལོགས་ལ་ག་ལ་གང་འཚམ་གྱིས་གོ་ནོར་ཐེབས་འགྲོ་གི་གནས་ཚུལ་ཅིག་བྱུང་རེད་ད་དེའི་གནས་ཚུལ་དེ་དང་ད་ཡིག་ཆ་ཨ་རི་ཕྱོགས་ག་ནས་དང་དག་སེལ་ཐུབ་ཅེས་ད་གང་བྱས་རྒྱ་ནག་གཞུང་གི་ངོས་ནས་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་གི་ཡང་སྲིད་ག་ཟེར་ན་བཅུ་གསུམ་པའི་ཡང་སྲིད་དང་འབྲེལ་བའི་བཅུ་བཞི་ངོས་འཛིན་ཞུ་བའི་ཐོག་ལ་ད་ཐེ་ཇུས་ག་ག་ཡང་མེད་པ་དེ་གསལ་པོ་ཞེ་པོ་ཅིག་ཆགས་རེད་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ངོས་འཛིན་ཞུ་དུས་སྐབས་སུ་ཡང་ཐེ་ཇུས་ག་ག་ཡང་མེད་པ་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་རང་གི་རྣམ་ཐར་དང། ཞལ་ཆེམས་ཐོག་ཐོག་ལ་གསལ་པོ་ཞེ་པོ་ཅིག་གསུངས་ཏེ་བསྡུ་བ་བླང་བ་ལ། ལགས་འོང། བྱས་ཙང་འདི་ག་གི་ཐོག་ནས་ད། དངོས་གནས་སྐབས་དེ་དུས་ཀྱི་ལོ་རྒྱུས་འདི་ཞེ་དྲག་ཅིག་གི་ཐག་རིང་པོ་ཅིག་མ་རེད་དེ་ལས་ཡིན་ནའི་འདིའི་བར་ལ་རྒྱ་ནག་མི་སེར་རྒྱལ་ཁབ་ད་གོ་མིན་ཏང་གི་ཚོགས་པ་དེས་ཟིན་པའི་རྒྱ་ནག་མི་སེར་རྒྱལ་ཁབ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གཉིས་ཀྱི་དུས་ཚོད་ཐུང་ཐུང་ཅིག་ནང་ལོགས་ཀྱི་ང་རང་ཚོ་ད་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་གདན་འདྲེན་ཞུས་པའི་ད་གནས་ཚུལ་ཡང་སྲིད་རྩད་གཅོད་སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་རྩད་གཅོད་ཞུ་ཡག་དང་སྐུ་ཕྲེང་བཅུ་བཞི་པ་ད་ངོས་འཛིན་ཞུ་ཡག་འདིའི་སྐོར་ལ་ཡིན་པས་ན་གཅིག་གི་བརྗོད་སྲོལ་མི་འདྲ་བ་དང་ཨ་ནི་དམིགས་ཡུལ་བཅངས་པའི་ཐོག་ནས་གནས་ཚུལ་ལོ་རྒྱུས་ཀྱི་གནས་ཚུལ་ལ་འཁྱོག་བཤད་བྱེད་ཡག་གི་རྣམ་པ་འདི་ནི་མང་པོ་གཅིག་ཐོན་ཡོད་རེད་ཡིན་ནའི་ད་ལྟ་གོང་ལ་སྟོབས་ལགས་ཀྱིས་གསུངས་པ་ནང་བཞིན་གྱི་དུས་ཚོད་རིང་པོ་གཅིག་ཕྱིན་མེད་པའི་དབང་གིས་ཡིན་པ་ཡིན་ན་ཨ་ལོ་རྒྱུས་འདི་ད་ཁ་གསལ་པོ་གཅིག་གིས་ཆགས་ཐུབ་པ་ཅིག་བྱུང་ཡོད་རེད་ལ་འདིའི་སྐོར་ལ་ཡིན་ནའི་ལས་ད་འབྲེལ་ཡོད་ཀྱི་ལོ་རྒྱུས་སྨྲ་བ་ཡིན་ནའི་རེད་ཡང་ཕྱག་དེབ་ཁག་ནང་ལོགས་ལ་མི་སྒེར་སོ་སོ་སོའི་སྐབས་དེ་དུས་ཀྱི་གནས་ཚུལ་དང་ཐད་ཀར་འབྲེལ་བ་ཡོད་པའི་མི་སྒེར་སོ་སོ་སོའི་ལོ་རྒྱུས་འདི་འདྲའི་མང་པོ་ཅིག་གི་ཐོག་ནས་ད་ལོ་རྒྱུས་ཀྱི་གནས་ཚུལ་འདི་ཡང་ཁ་གསལ་པོ་ཞེ་དྲག་ཅིག་གིས་བྱུང་ཡོད་རེད་ཨ་ནི་ད་ལྟ་ད་སྟོབས་ལགས་ཡང་ང་ཚོ་ནི་ལེ་ཚན་ད་ག་མཚམས་བཞག་གི་ཡིན་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་སྟོབས་ལགས་ཀྱིས་རྒྱལ་བ་རིན་པོ་ཆེ་གི་ད་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ངོས་འཛིན་ཞུས་པ་དང་ཐོག་མར་ཨ་ནི་ཡང་སྲིད་རྩད་གཅོད་གནང་གར་ཕེབས་པ་དང་དེའི་སྐབས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་འདི་གའི་ངོ་སྤྲོད་གནང་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་སྒྲོལ་དཀར་ལགས་ཐུགས་རྗེ་ཆེ་གནང། ལགས་འོང། ད་ལྟ་ང་ཚོས་ཡང་ལེ་ཚན་རྗེས་མའི་ནང་ལོགས་ལ་ཨ་ནི་རྒྱལ་བའི་ཡང་སྲིད་ཀྱི་གསེར་ཁྲི་མངའ་གསོལ་ཞུས་པ་དང་ཨ་ནི་དེ་ནས་ད། ལོ་རྒྱུས་ཐོག་ལ་གླེང་སློང་ཆེན་པོ་གཅིག་གིས་བྱུང་པའི་རྒྱལ་ཚབ་རྭ་སྒྲེང་དགོངས་ཞུ་གནང་པ་འདིའི་སྐོར་གྱི་གནས་ཚུལ་འདི་གའི་མུ་མཐུད་བྱས་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་གསན་མཁན་རྣམ་པ་ཚོས་ད་རིང་གི་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།